གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་པ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་ལྔ་པའི་ཚེས་བཞི་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་འདི་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་བཅས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ། དེ་རིང་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ནང་ཐེག་ཆེན་སྲོལ་རྒྱུན་མི་ཉམས་རྒྱུན་འཛིན་ཐེབས་རྩའམ་བླ་མ་བཟོད་པ་རིན་པོ་ཆེ་དམ་པ་དེའི་ཆོས་ཚོགས་ཀྱིས་བརྟན་བཞུགས་བསྟར་འབུལ་ཞུས་སྐབས་གོང་ས་མཆོག་གིས་མགོན་པོ་གང་ཉིད་ཇི་ཙམ་སྐུ་ཚེ་རིང་བར་བཞུགས་པ་དེ་ཙམ་གྱིས་སངས་རྒྱས་ཀྱི་བསྟན་པ་དར་འཕེལ་ཡོང་ཐུབ་པའི་ཐུགས་རེ་མཛད་ཀྱི་ཡོད་སྐོར་བཀའ་གནང་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་སྤྱི་ཟླ་ལྔ་པ་འདི་ནི་བོད་ནང་གི་ས་ཁུལ་མང་པོའི་ནང།

རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དེ་རིང་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་བཞི་སྟེ་སྐུའི་བླ་གཟའི་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ནང་ཐེག་ཆེན་མི་ཉམས་རྒྱུན་འཛིན་ཐེབས་རྩའམ་བླ་མ་བཟོད་པ་རིན་པོ་ཆེ་དམ་པ་དེའི་ཆོས་ཚོགས་ཀྱིས་བརྟན་བཞུགས་བསྟར་འབུལ་ཞུས་སྐབས ྋགོང་ས་མཆོག་གིས་མགོན་པོ་གང་ཉིད་ཇི་ཙམ་སྐུ་ཚེ་རིང་བར་བཞུགས་པ་དེ་ཙམ་གྱིས་སངས་རྒྱས་ཀྱི་བསྟན་པ་དར་འཕེལ་ཡོང་ཐུབ་པའི་ཐུགས་རེ་མཛད་ཀྱི་ཡོད་སྐོར་དང་གང་ཉིད་ད་དུང་ཡང་ལོ་བཅུ་གྲངས་གསུམ་ལྷག་བཞུགས་རྒྱུའི་བཀའ་བཞེས་ཟབ་མོ་སྩལ་གནང་མཛད་འདུག་ད་རེས་ཀྱི་བརྟན་བཞུགས་དང་འབྲེལ་ཡོད་སྐོར་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཞིང་གཤེགས་དམ་པ་སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་མཆོག་དང་བླ་མ་ཐུབ་བསྟན་ཡེ་ཤེས་རྣམ་གཉིས་ཀྱིས་ཕྱག་བཏབ་པའི་ཐེག་ཆེན་སྲོལ་རྒྱུན་མི་ཉམས་རྒྱུན་འཛིན་ཐེབས་རྩ་ཁང་གིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་བཞི་ཉིན་ཐེབས་རྩ་ཁང་དེ་ཉིད་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་བརྟན་ཆེད་བརྟན་བཞུགས་བསྟར་འབུལ་ཞུས་སོང། སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་ཧོར་བོད་གསུམ་གཙོ་བོར་གྱུར་བའི་ཡུལ་གྲུ་ཁག་ན་དེ་སྔ་སངས་རྒྱས་པའི་ཆོས་ལུགས་དར་ཁྱབ་ཤུགས་ཆེན་ཕྱིན་པ་དེ་བར་སྐབས་ཤིག་ནས་འགྱུར་བ་ཆེན་པོ་འགྲོ་བསྡད་ཡོད་ལ། ལྷག་པར་དུ་དེ་སྔ་སངས་རྒྱས་པའི་ཆོས་དང་འབྲེལ་བ་མེད་པའི་ནུབ་ཕྱོགས་པའི་ནང་དུའང་ཆོས་ལུགས་དེར་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པས་དུས་ཚོད་དེ་འདྲ་ཞིག་ལ་ངོས་ཀྱིས་བསྟན་པའི་ཞབས་འདེགས་རྒྱ་ཆེན་པོ་ཞིག་སྒྲུབ་ཐུབ་པའི་སེམས་ཤུགས་སྐྱེས་ནས་བསྡད་ཡོད་ཅེས་དང། ལྷག་དོན་དུ་གང་ཉིད་མཆོག་ཇི་ཙམ་གྱིས་སྐུ་ཚེ་ཡུན་རིང་གནས་པ་དེའི་ཚོད་ཀྱིས་སངས་རྒྱས་ཀྱི་བསྟན་པ་དར་སྤེལ་ཡོང་ཐུབ་པའི་ཐུགས་རེ་ཡོད་པའི་སྐོར་བཀའ་གནང་སོང། དངོས་ཡོད་གནས་ཚུལ་ལ་ཡང་འཛམ་བུ་གླིང་འདི་གང་ག་ཅིག་སངས་རྒྱས་ཀྱི་ཆོས་ལ་དད་པ་ཡོད་མཁན་སྤྱི་དང། ལྷག་པར་དུ་ཧི་མ་ལ་ཡའི་རི་རྒྱུད་ཨེ་ནི་བོད་གངས་ཅན་གྱི་ལྗོངས་ཀྱི་གདུལ་བྱ་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་བྱས་ནས་ཡིན་པ་འདི་ཡིན་འདི་གིས་ད་གང་ལྟར

ཨེ་ནི་ཁོ་ཕྱི་ནང་གི་ཡང་རྒྱུ་རྐྱེན་རྟེན་འབྲེལ་ཚོགས་པར་བྱས་བྱས་འདུག་ཟེར་ཡང་ཁོ་ཕན་ཐོགས་ཡོང་གི་རེད་པ་དེ་འདྲ་ཡིན་དུས་ཐུགས་རྗེ་ཆེ་བྱས་ནས་ཞུ་གི་ཡིན།
ཐེག་ཆེན་སྲོལ་རྒྱུན་མི་ཉམས་རྒྱུན་འཛིན་ཐེབས་རྩ་ཁང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་ཞིང་གཤེགས་དམ་པ་སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་མཆོག་དང་བླ་མ་ཐུབ་བསྟན་ཡེ་ཤེས་རྣམ་གཉིས་ཀྱིས་ཕྱག་བཏབ་སྟེ་ཐོག་མར་བལ་ཡུལ་ནས་འགོ་འཛུགས་གནང་བ་ཞིག་ཡིན་འདུག་ཅིང། ད་ལྟའི་ཆར་འཛམ་གླིང་གི་རྒྱལ་ཁབ་སུམ་ཅུ་སོ་བདུན་གྱི་ནང་ཆོས་ཚོགས་དེ་ཉིད་ཀྱི་ཡན་ལག་བརྒྱ་དང་དྲུག་ཅུ་ཙམ་ཡོད་འདུག། ཐེངས་འདིའི་བརྟན་བཞུགས་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བླ་མ་བཟོད་པ་རིན་པོ་ཆེ་མཆོག་གིས་ད་བར་འགྲོ་བའི་དོན་དུ་རླབས་ཆེན་གྱི་མཛད་འཕྲིན་བསྐྱངས་པ་ཁག་ལ་བསྔགས་བརྗོད་མཛད་པ་དང་ཆབས་ཅིག་གང་ཉིད་མཆོག་གིས་འབྱུང་འགྱུར་ཁོང་གི་ཡང་སྲིད་མགྱོགས་མྱུར་འབྱོན་པའི་ཐུགས་སྨོན་མཛད་གནང་སོང།
ཡུལ་ལུང་མང་པོ་ཅིག་ལ་བླ་མ་བཟོད་པ་རིན་པོ་ཆེ་དངོས་གནས་འགྲོ་དོན་ཞེ་དྲག་རྒྱ་ཆེན་པོ་རེད་ཀྱི་ངའི་གྲོགས་པོ་དངོས་གནས་དྲང་གནས་ཀྱི་པའི་ངོ་ཤེས་བློས་ཐུབ་ཅན་ཡིན། ད་བར་སྐབས་དང་མྱ་ངན་ལས་འདས་པ་རེད། ད་ཁོ་རང་གི་ཡང་སྲིད་ཡག་པོ་ཅིག་གཏན་གཏན་ཡོང་གི་རེད་ལ་ཡོང་ཐུབ་ཡ་ཅིག་གི་ངས་ཡང་སྨོན་ལམ་རྒྱབ། ཨེ་ནི་བཟོད་པ་རིན་པོ་ཆེ་ངོ་ཤེས་པ་ཁྱེད་རང་ཚོ་ཡིན་ནི་པའི་ཡང་སྲིད་ཡག་པོ་ཅིག་ཡོང་ཐུབ་ཡ། ཚང་མས་དགོངས་པ་ཡག་པོ་བཞེས་ཤོག་ཨོ་ད་སངས་རྒྱས་ཀྱི་བསྟན་པ་ནུབ་ཡག་གི་མཚམས་ལ་སླེབས་མི་འདུག་བརྒྱ་ཆ་བརྒྱ་ཐམ་པ་ངས་ཐག་ཆོད། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱིར་བོད་གངས་ཅན་ལྗོངས་དང་དེའི་ཉེ་འདབས་སུ་ཆགས་པའི་ཧི་མ་ལ་ཡའི་རི་རྒྱུད་འདི་དག་ནི་ལོ་རྒྱུས་ཐོག་ནས་རྒྱལ་བ་རིན་པོ་ཆེ་དང་དམིགས་བསལ་འབྲེལ་བ་ཡོད་པས་ཡུལ་གྲུ་འདི་དག་གི་ནང་དུ་བསྟན་པ་དང་འགྲོ་བའི་དོན་དུ་ངོས་ཀྱིས་འབྱུང་འགྱུར་ལོ་ངོ་བཅུ་ཕྲག་གཉིས་ལྷག་རིང་ཞབས་འདེགས་གང་ཐུབ་བསྒྲུབ་ཐུབ་པའི་རེ་བ་ཡོད། དེ་ཡང་སངས་རྒྱས་པའི་ཆོས་ལ་དད་པ་བྱེད་པ་ཙམ་གྱིས་འདང་གི་མེད་པར་གཙོ་བོ་རིག་པའི་ལམ་ནས་དཔྱད་པ་བྱས་ཏེ་སློབ་གཉེར་གནང་དགོས་པར་བཀའ་གནང་སོང། བསླབ་པ་གསུམ་གྱི་ཉམས་ལེན་ཁ་ཡོད་ལག་ཡོད་ཡག་པོ་བྱས་བྱས་དེ་འདྲ་གཅིག་གི་ཐོག་ནས་ནི་བསྟན་པ་འཛིན་མཁན་ཆགས་ཀྱི་ཡོད་རེད་མ་གཏོགས་བསམ་བློའི་ནང་ནས་སྡེ་སྣོད་གསུམ་དང་གཅིག་གི་བསླབ་པ་གསུམ་གྱི་སྐོར་དེ་བསམ་བློ་བཏང་ནས་གཅིག་སོ་སོ་དང་དོད་བྱས་བྱས་གཅིག་ལག་ལེན་བཀལ་ཡ་དེ་གའི་མེད་པ་ཨེ་ནི་ལུས་ལ་ཡང་ཆོས་གོས་གྱོན་པ་ཙམ་གྱིས་ཨེ་ནི་ངོ་མཚར་བྱས་ཡོད་མ་རེད་ཟེར་ནས། འདུལ་བའི་གཞུང་གི་ནང་ལ་གསལ་པོ་ཞིག་འདུག་པ། བྱས་ཙང་ང་རང་ཚང་མ་ལོག་གི་མིན་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འབྲང། ལུས་ལ་ཆོས་གོས་ངུར་སྨྲིག་བཅངས་བསྡད་མཁན་ཆགས་བསྡད་ཡོད་རེད། ད་རེས་བརྟན་བཞུགས་སྐབས་བལ་ཡུལ་ཀོ་པན་དགོན་པ་ནས་དགེ་འདུན་པ་བརྒྱ་ལྷག་ཚུད་པའི་ཆོས་ཚོགས་དེ་ཉིད་ཀྱི་ཡན་ལག་བརྒྱ་དང་སུམ་ཅུ་ཙམ་ནས་ཕྱི་རྒྱལ་གྱི་སློབ་མ་དང་རྗེས་འབྲང་པ་སོགས་མཉམ་ཞུགས་གནང་འདུག་ཅིང། ཀོ་པན་དགོན་པ་ནས་ཡིན་པའི་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་མི་དགེ་འདུན་པ་བཀྲ་ཤིས་དོན་གྲུབ་ལགས་ཀྱིས་ད་རེས་ཀྱི་བརྟན་བཞུགས་དེ་ཧ་ཅང་གི་ཡག་པོ་བྱུང་ཡོད་པ་འགྲེལ་བརྗོད་གནང་བྱུང། ད་ལྟ་དེ་བརྟན་བཞུགས་དེ་ཞུ་མཁན་དེ་སྐྱབས་རྗེ་དམ་པ་བཅས་ཀྱི་བླ་མ་བཟོད་པ་རིན་པོ་ཆེ་ཁོང་རེད། ཨ་ནི་ཀ་སོགས་རེད་ད་སྟབས་མ་ལེགས་པ་ཅིག་ལ་དེ་ཁ་སང་ཉེ་ཆར་རིན་པོ་ཆེ་རེ་ཞིག་དགོངས་པ་གཞན་དོན་དུ་ཕེབས་དེ་གི་ཚུལ་མཛད་པ་དེ་འདྲ་ཅིག་བྱུང་བ་རེད་ཡིན་ནའི་ད་ང་ཚོ་རིན་པོ་ཆེ་གི་དགོངས་གཞི་ནང་བཞིན་བྱས་ནས་ཨ་ནི་ཐེག་ཆེན་འཛིན་སྐྱོང་ཚོགས་པ་དང་ཀོ་པན་དགོན་པ་རེད། ཀོ་པན་བཙུན་དགོན་རེད། ཨ་ནི་ཐེག་ཆེན་འཛིན་སྐྱོང་ཚོགས་པ་དེ་གི་ཁྱབ་ཁོངས་ཀྱི་ཆོས་ཚོགས་ཁག་རེད་ཚང་མ་ཐུན་མོང་གི་ཐོག་ནས་ཨ་ནི་ད་ཐེངས་དེ་བརྟན་བཞུགས་གོ་སྒྲིག་ཞུ་བ་དེ་རེད། ཡང་དབྱིན་ཡུལ་ནས་ཡིན་པའི་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་སློབ་མ Jane Moore ལགས་ཀྱིས། ད་རེས་ངའི་དགེ་རྒན་བླ་མ་བཟོད་པ་རིན་པོ་ཆེའི་ཆོས་ཚོགས་བརྒྱུད་ནས ྋགོང་ས་ཏཱ་ལའི་བླ་མ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཏེ་གང་ཉིད་མཆོག་ལ་སྟོན་པའི་སྐུ་བརྙན་ཞིག་ཕུལ་རྒྱུ་བྱུང་བ་ནི་ཤིན་ཏུ་ངོ་མཚར་ཆེ། རྒྱུན་དུ་བླ་མ་བཟོད་པ་རིན་པོ་ཆེ་མཆོག་གིས་སེམས་པ་བཟང་པོ་གནང་དགོས་པའི་ལམ་སྟོན་མཛད་པ་དེ་ང་ཚོ་ནང་མི་ཚང་མས་གང་ཐུབ་ཀྱིས

གཞན་ཡང་སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་ནས་སུམ་ཅུ་སོ་གཅིག་བར་ཉིན་གྲངས་གཉིས་རིང་གི་སྔ་དྲོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་རིགས་གཞོན་སྐྱེས་ཚོར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་དང། དེ་ཡང་ཚེས་སུམ་ཅུ་ཉིན་སྐྱབས་འགྲོ་ངོ་སྤྲོད་དང་སེམས་བསྐྱེད་ཀྱི་ཆོས་འབྲེལ་དང་ཚེས་སུམ་ཅུ་སོ་གཅིག་ཉིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཡང་ཕྱི་ཟླ་ལྔ་པ་འདི་ནི་བོད་ནང་གི་ས་ཁུལ་མང་པོའི་ནང་དབྱར་རྩྭ་དགུན་འབུ་རྐོ་བའི་དུས་ཚོད་དེ་ཡིན་པ་དང་དབྱར་རྩྭ་དགུན་འབུས་ཏོག་དབྱིབས་ནད་རིམས་ལ་ཕན་ཐོགས་བྱུང་སྐོར་རྒྱ་མིས་བརྗོད་ནས་འདི་ལོ་རིན་གོང་འཕར་ཡོད་ཀྱང་དབྱར་རྩྭ་དགུན་འབུ་གྱི་གྲངས་ཚད་ཇེ་ཉུང་དུ་འགྲོ་བཞིན་ཡོད་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་འབྱོར་བྱུང་བ་དེ། གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཕྱི་ཟླ་ལྔ་བ་ནི་བོད་ནང་གི་ས་ཁུལ་མང་པོའི་ནང་དབྱར་རྩྭ་དགུན་འབུ་རྐོ་བའི་དུས་ཚོད་དེ་ཡིན་ཞིང། མཚོ་སྔོན་རྨ་ལྷོ་ཁུལ་གྱི་དབྱར་རྩྭ་དགུན་འབུ་རྐོ་བར་འགྲོ་མཁན་ཐོ་རངས་ཆུ་ཚོད་བཞི་ཙམ་ལ་ལངས་ནས་དབྱར་རྩྭ་དགུན་འབུ་འཐུ་བྱེད་ཀྱི་ལག་ཆ་དང་རྒྱགས་བྲོ་སོགས་ཁྱེར་ནས་རི་མགོར་འགྲོ་བཞིན་འདུག་ལ། འདི་ལོ་སྤྱིའི་ཆ་ནས་དབྱར་རྩྭ་དགུན་འབུའི་གོང་ཚད་སྔར་ལོ་དང་བསྡུར་ན་མཐོ་རུ་སོང་ཡོད་པ་དང། རྨ་ཆུ་ཕྱོགས་ནས་དབྱར་རྩྭ་དགུན་འབུ་སྤུས་ཀ་ཡག་པོ་ཅན་ཞིག་གི་རིན་གོང་དྲུག་ཅུ་ལྷག་ལ་འགྲོ་བཞིན་ཡོད་པས་སྔར་ལོ་དང་བསྡུར་ན་རིན་གོང་ལྡབ་གཅིག་ལྷག་འཕར་ཡོད་པ་བརྗོད་བཞིན་འདུག་ལ། སྤྱིར་ལོ་ལྟར་དབྱར་རྩྭ་དགུན་འབུ་འཐུ་བའི་དུས་ཚོད་ནི་ཟླ་བ་གཅིག་ཙམ་ལས་མེད་ཀྱང་དེའི་རིང་དབྱར་རྩྭ་དགུན་འབུ་རྐོ་མཁན་དབར་འགྲན་བསྡུར་ཧ་ཅང་ཆེན་པོ་ཡོང་གི་ཡོད་པ་རེད། རྨ་ཆུ་རྫོང་ལ་བསམ་བློ་བཏང་ན་ན་ནིང་དབྱར་རྩྭ་དགུན་འབུ་ཡག་ཤོས་དེ་ཚོ་ལ་སྒོར་མོ་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་ལྔ་ཙམ་རེ་མ་གཏོགས་འགྲོ་ཐུབ་ཀྱི་ཡོད་མ་རེད། ད་ལོ་དབྱར་རྩྭ་དགུན་འབུ་ཡག་ཤོས་གཅིག་ལ་སྒོར་མོ་ལྔ་བཅུ་ཡན་ཆོད། དྲུག་ཅུ་ཐམ་པ་རེ་བྱུང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན། ལྷོ་ཁ་གྲོང་ཁྱེར་རྒྱ་ཚ་རྫོང་དང་གཞིས་ཀ་རྩེ། དེ་བཞིན་བོད་ཀྱི་ཤར་ལྷོའི་རྒྱུད་དུ་ཡོད་པའི། རྒྱལ་རོང་ས་ཁུལ་གྱི་ཟུང་ཆུ་དང་རོང་བྲག། རྔ་བ། གཞན་ཡང་མགོ་ལོག་དང་བྲག་མགོ། ལི་ཐང། ཉག་ཆུ། སྡེ་དགེ། མཚོ་སྔོན་ཞིང་ཆེན་གྱི་རྨ་ལྷོ་སོགས་ནས་དབྱར་རྩྭ་དགུན་འབུ་བརྐོ་འགོ་ཚུགས་ཡོད་འདུག་ལ། རྒྱ་ནག་ནང་དབྱར་རྩྭ་དགུན་འབུས་ཏོག་དབྱིབས་རིམས་ནད་ལ་ཕན་ཐོགས་ཡོད་པའི་ཡིད་ཆེས་བྱེད་བཞིན་པའི་དབང་གིས། འདི་ལོའི་དབྱར་རྩྭ་དགུན་འབུའི་གོང་ཚད་ལོ་སྔོན་མའི་དབྱར་རྩྭ་དགུན་འབུ་གཅིག་ལ་ཉི་ཤུ་རྩ་ལྔ་ནས། ད་ལོ་སྤྱི་ཡོངས་ནས་ལྔ་བཅུ་ནས་ཡག་ཤོས་ཤིག་ལ་དྲུག་ཅུ་རེ་གཉིས་བར་འཕར་ཡོད་པ་དང། དབྱར་རྩྭ་དགུན་འབུའི་གོང་ཚད་དེ་ས་ཁུལ་སོ་སོ་ནས་ཅུང་ཙམ་མ་འདྲ་བ་ཡིན་གྱི་ཡོད་ཀྱང། སྤྱི་ཡོངས་ནས་དབྱར་རྩྭ་དགུན་འབུ་འཐུ་འགོ་ཚུགས་པ་དང་གོང་ཚད་བཞི་བཅུ་ལྷག་ནས་ད་ལྟའི་ཆར་སྤྱི་ཡོངས་ནས་ལྔ་བཅུ་ནས་དྲུག་ཅུ་བར་འཕར་ཡོད་པ།

དབྱར་རྩྭ་དགུན་འབུ་ཆུང་བའི་རིགས་ལ་འདི་ལོ་རྒྱ་སྒོར་བཞི་བཅུ་ནང་དང། འབྲིང་བ་དང་ཆེ་བར་རྒྱ་སྒོར་ལྔ་བཅུ་ནས་དྲུག་ཅུ་བར་ཐོབ་ཀྱི་ཡོད་འདུག་ལ། འོན་ཀྱང་རྒྱ་མིའི་ཚོང་བ་ཚོས་དབྱར་རྩྭ་དགུན་འབུ་རྒྱ་ནག་གི་ཚོང་བ་ཚོར་བཙོང་སྐབས་རིན་གོང་དེ་ལས་ཆེ་རུ་ཕྱིན་ཏེ། རྒྱ་སྒོར་བདུན་ཅུ་ནས་བརྒྱ་བར་སོན་གྱི་ཡོད་འདུག། རྨ་ལྷོ་ནས་ཡིན་པའི་འབྲེལ་ཡོད་བོད་མི་ཞིག་ནི་ཁོས་འདི་ལོ་རྩྭ་སའི་ནང་དབྱར་རྩྭ་དགུན་འབུ་རྐོ་མཁན་གླས་ཏེ། ཁོ་རང་གིས་ཉེ་འཁོར་དང་ས་ཁུལ་གཞན་གྱི་དབྱར་རྩྭ་དགུན་འབུ་ཉོས་ཏེ་རྒྱ་ནག་གི་གྲོང་ཁྱེར་ཀྲེ་ཅང་དང་ཧྥུ་ཅན། ཀོང་ཏུང། ཧོང་ཀོང་གི་ཚོང་བ་ཚོར་དབྱར་རྩྭ་དགུན་འབུ་ཡག་ཤོས་རིགས་ལ་རྒྱ་སྒོར་ལྔ་བཅུ་ནས་དྲུག་ཅུ་བྱས་ཏེ་འཚོང་བཞིན་ཡོད་པ་བརྗོད་བྱུང་ལ། ཡང་བོད་ཀྱི་རྒྱལ་ས་ལྷ་སར་གནས་སྡོད་འབྲེལ་ཡོད་བོད་མི་ཚོང་བ་ཞིག་གིས་རྒྱ་ནག་ནང་དུ་དབྱར་རྩྭ་དགུན་འབུས་ཏོག་དབྱིབས་རིམས་ནད་ལ་ཕན་ཐོགས་ཡོད་པ་བརྗོད་ནས་དབྱར་རྩྭ་དགུན་འབུའི་ཇ་དང་སྨན་ཐུམ་སོགས་ཐོན་སྐྱེད་སྣ་ཚོགས་བཟོས་ཏེ་འཚོང་རྒྱུགས་ཆེན་པོ་ཡོད་འདུག་ལ། དེར་བརྟེན་རྒྱ་ནག་ནང་ལོ་འགའ་ཤས་སྔོན་ནས་ཚན་རིག་སྦྱོང་བརྡར་ནང། བཅོས་མའི་དབྱར་རྩྭ་དགུན་འབུ་ཐོན་སྐྱེད་བྱེད་འགོ་ཚུགས་ཡོད་ཀྱང་དེ་དག་གིས་དབྱར་རྩྭ་དགུན་འབུ་དངོས་མའི་ནུས་པ་ཐོན་གྱི་མེད་འདུག་ལ། ཡང་བོད་མི་ཚོར་མཚོན་ན་དབྱར་རྩྭ་དགུན་འབུ་དེ་བཞིན་ཟ་མ་མཉམ་དུ་བསྐོལ་ནས་ཟ་བ་དང་ཆུ་ཁོལ་དང་ཇ་སོགས་མཉམ་དུ་བེད་སྤྱོད་བྱེད་སྲོལ་ཡོད་པ་རེད་འདུག་ཡང་ཉག་ཆུ་ནས་ཡིན་པའི་འབྲེལ་ཡོད་བོད་མི་ཞིག་གིས་འདས་པའི་ལོ་ཤས་ནས་བཟུང་གནམ་གཤིས་རྐྱེན་གྱིས་ཡིན་ནམ་གང་ལྟར་ས་འོག་ནས་དབྱར་རྩྭ་དགུན་འབུའི་ཐོན་ཚད་ཉུང་དུ་སོང་ཡོད་པ་དང། དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དྲུག་བར། ཉིན་རེར་དབྱར་རྩྭ་དགུན་འབུ་ཡག་པོ་རྙེད་དུས་ཉི་ཤུ་ནས་ལྔ་བཅུ་བར་རག་གི་ཡོད་ཅིང་དེང་སྐབས་བཅོ་ལྔ་ནས་ཉི་ཤུ་ཙམ་ལས་ལག་སོན་བྱུང་གི་མེད་པ་བརྗོད་བྱུང་ལ། མཚོ་སྔོན་ཡིན་པའི་འབྲེལ་ཡོད་བོད་མི་ཞིག་གིས་ད་ལྟའི་ཆར་དབྱར་རྩྭ་དགུན་འབུ་བརྐོ་འགོ་ཚུགས་ཡོད་ན་ཡང་འདི་ལོ་རྒྱ་ནག་གཞུང་འབྲེལ་ངོས་ནས་མཚོ་སྔོན་མདོ་ལ་རིང་མོའི་རི་རྒྱུད་དུ་ཁོར་ཡུག་སྲུང་སྐྱོབ་དགོས་སྐོར་བརྗོད་ནས་དབྱར་རྩྭ་དགུན་འབུ་རྐོ་འཇུག་གི་མེད་པ་བརྗོད་བྱུང་ལ། ཡང་བྲག་གཡབ་ཕྱོགས་ནས་ཡིན་པའི་འབྲེལ་ཡོད་བོད་མི་གཅིག་གིས་ཁོང་གི་ནང་མི་གསུམ་དབྱར་རྩྭ་དགུན་འབུ་བརྐོ་བར་སོང་སྟེ་ཉིན་རེར་དབྱར་རྩྭ་དགུན་འབུ་བཙོང་བར་རྒྱ་སྒོར་ཁྲི་གཅིག་རེའི་ཡོང་འབབ་བྱུང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། ཉི་མ་གཅིག་གི་ནང་ན་ཁྱིམ་ཚང་དེས་སྒོར་མོ་ཁྲི་ཚོ་གཅིག་ཡན་ཆད་ཅིག་གི་དབྱར་རྩྭ་དགུན་འབུ་རྙེད་ཀྱིན་འདུག། དབྱར་རྩྭ་དགུན་འབུ་ནི་བོད་ཀྱི་འབྲོག་པ་མང་ཚོགས་ཀྱི་འཚོ་བའི་ཡོང་འབབ་ཆེ་ཤོས་ཤིག་ཡིན་པ་ལྟར། ལོ་རེར་བོད་ནང་དཔྱིད་ཀ་ཚེས་པ་དང་བསྟུན་བོད་མི་བརྒྱ་སྟོང་མང་པོ་ཁྱུ་བྱས་ཏེ་དབྱར་རྩྭ་དགུན་འབུ་རྐོ་བར་འགྲོ་བཞིན་ཡོད་པ་རེད་ལ། རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོ་ལྟར་ན་མཚོ་སྔོན་ཞིང་ཆེན་གཅིག་པུའི་ནང་སྡོམ་འབོར་ལྟར་ན་ལོ་རེར་དབྱར་རྩྭ་དགུན་འབུ་ཐོན་ཚད་ཊོན་བརྒྱ་ཐམ་པའམ་ཀི་ལོ་དགུ་ཁྲི་སྟོང་མེད་བདུན་བརྒྱ་ཙམ་དང་དེ་ཡི་ལོ་རེའི་རིན་གོང་རྒྱ་སྒོར་དུང་ཕྱུར་བརྒྱ་དང་བརྒྱད་ཅུ་ནས་ཉིས་བརྒྱ་བར་ཡིན་པས་རོང་འབྲོག་མང་ཚོགས་ཁྲི་བརྒྱ་ལྷག་ལ་ཕན་ཐོགས་བྱུང་གི་ཡོད་པར་བཀོད་འདུག་ལ། སྤྱིར་དབྱར་རྩྭ་དགུན་འབུ་དེ་བཞིན་བོད་མཐོ་སྒང་ཁོ་ནར་སྐྱེ་བའི་སྐྱེ་དངོས་ཤིག་ཡིན་པ་དང་བོད་སྨན་དང་རྒྱ་སྨན་སྲོལ་རྒྱུན་གསོ་བ་རིག་པའི་སྨན་སྦྱོར་གྱི་ནང་ལོ་ངོ་བརྒྱ་ཕྲག་མང་པོའི་རིང་བེད་སྤྱོད་བྱེད་བཞིན་ཡོད་པ་རེད་ལ། ལྷག་པར་དུ་རྒྱ་ནག་གི་ནང་དབྱར་རྩྭ་དགུན་འབུས་སྐྲན་ནད་དང་མཁལ་མའི་ན་ཚ། འཁྲིག་སྤྱོད་མི་ཐུབ་པའི་ན་ཚ་སོགས་ལ་ཕན་ཐོགས་ཡོད་པར་བརྗོད་བཞིན་ཡོད་ཀྱང་ནུབ་ཕྱོགས་ཚན་རིག་ཞིབ་འཇུག་ཁང་ནང་དབྱར་རྩྭ་དགུན་འབུའི་ཕན་ཡོན་སྤྱི་དང། ལྷག་པར་དུ་བོད་ས་མཐོ་ནས་སྐྱེ་བའི་དབྱར་རྩྭ་དགུན་འབུའི་ཕན་ཡོན་གྱི་ནུས་པར་བརྟག་དཔྱད་མཐིལ་ཕྱིན་པ་བྱས་པའི་ཡོངས་ཁྱབ་གྲུབ་དོན་ད་བར་མཐོང་རྒྱུ་དེ་ཙམ་མེད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱིས་རྒྱ་གར་བྱང་ཕྱོགས་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་ཇམ་མུ་དང་ཀཱ་ཤི་མིར་མངའ་སྡེ་ནང་གོ་སྒྲིག་ཞུས་པའི G-20ཞེས་རྒྱལ་ཁབ་ཉི་ཤུའི་ཚོགས་འདུར་རྒྱ་ནག་གིས་ངོ་རྒོལ་བྱས་ཏེ་མཉམ་ཞུགས་བྱས་མེད་པའི་གནས་ཚུལ་འདུག་དེ་ཡང་ཨ་མི་རི་ཀའི་སི་ཨན་ཨན་བརྙན་འཕྲིན་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་འདི་ཟླའི་ཚེས་ཉི་ཤུ་གསུམ་ཉིན་ནས་བཟུང་ཉིན་གྲངས་གཉིས་རིང་རྒྱ་གར་བྱང་ཕྱོགས་ཇམ་མུ་དང་ཀཱ་ཤི་མིར་མངའ་སྡེའི་རྒྱལ་ས་ཤི་རི་ན་གྷར་ནང་འཚོགས་བཞིན་པའི་འཛམ་གླིང་ནང་གི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ཐོག་རྒྱ་ནག་མཉམ་ཞུགས་མ་བྱས་པའི་ཁར་རྒྱ་ནག་གི་ཕྱི་སྲིད་ལས་ཁང་གི་མགྲིན་ཚབ་ཝང་ཝེན་བིན་གྱིས་རྒྱ་ནག་གཞུང་གིས་རྩོད་རྙོག་ཆེ་བའི་རང་སྐྱོང་ས་ཁུལ་ཁག་ཏུ་ཚོགས་པའི་ཚོགས་འདུ་གང་ལ་ཡང་མཉམ་ཞུགས་བྱེད་ཀྱི་མེད་ཅེས་བསྒྲགས་གཏམ་ཞིག་སྤེལ་བའི་ནང་བཤད་འདུག་ཡང་སོའུ་ཏི་ཨ་རེ་བྷི་ཡ་དང་ཨི་ཇིབ། ཏུར་ཀི་བཅས་ནས་ཀྱང་མཉམ་ཞུགས་མ་བྱས་པར་ངོ་རྒོལ་བྱས་འདུག། རྒྱ་གར་གཞུང་གིས་གོང་ཞུས་མངའ་སྡེ་ནང་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་གོ་སྒྲིག་ཞུས་ནས་ས་གནས་འདིའི་རིག་གཞུང་ཁག་རྔམ་སྟོན་གནང་སྟེ་ཡུལ་སྐོར་སྤྲོ་འཆམ་སོགས་ཀྱི་ཁྲོམ་རའི་གོ་སྐབས་འཚོལ་ཐབས་ཆེད་གོ་སྒྲིག་ཞུས་པ་ཞིག་ཡིན་འདུག་ཡང་ཚོགས་ཆེན་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་དཀར་ནག་གཉིས་བར་གྱི་དཔུང་དམག་དབར་ལ་དྭགས་ཀྱི་ས་མཚམས་ཁུལ་ལ་གདོང་ཐུག་བྱུང་ནས་རྒྱ་གར་གྱི་དམག་མི་ཉི་ཤུ་ཙམ་རྐྱེན་ལམ་དུ་ཕྱིན་པའི་དོན་རྐྱེན་བྱུང་བའི་རྗེས་སུ་རྒྱ་གར་གྱིས་རྒྱལ་སྤྱིའི་ཚོགས་ཆེན་འདི་རིགས་མངའ་ཁུལ་དེར་གོ་སྒྲིག་ཞུས་པ་ཐེངས་དང་པོ་དེ་ཡིན་པ་དང་དཀའ་རྙོག་དེ་སེལ་ཐབས་སྐོར་ཡུལ་གྲུ་གཉིས་བར་གྲོས་མོལ་རིམ་པ་མང་པོ་གནང་ཡང་ད་ལྟ་འདི་མུར་ལྷག་ཡོད་པ་རེད་ལ་ཡང་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་རྒྱ་དཀར་ནག་གཉིས་བར་ས་མཚམས་ཁུལ་ལ་དམག་འཁྲུག། ཐེངས་དང་པོ་དེ་བྱུང་ནས་ལོ་དྲུག་ཅུ་ལྷག་འགྲོ་གི་ཡོད་རུང་ད་དུང་ས་མཚམས་ཁུལ་ལ་ཞེད་སྣང་དངངས་འཚབ་ཆེ་བ་དང་གདོང་ཐུག་རིམ་པ་མང་པོ་འབྱུང་བཞིན་ཡོད་པའི་གནས་ཚུལ་འདུག་ཡང་ནུབ་ཕྱོགས་ཡུལ་གྲུ་ཁག་གི་ངོ་རྒོལ་བྱེད་མིན་ལ་མ་ལྟོས་པར་ར་ཤི་ཡ་དང་རྒྱ་ནག་གཉིས་བར་ཚོང་འབྲེལ་གྱི་གྲོས་མཐུན་ཞིག་ལ་ས་རྟགས་བརྒྱབ་འདུག། དེ་ཡང་རོའི་ཏྲེ་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་ར་ཤི་ཡའི་སྲིད་བློན་མི་ཁ་ཨེལ་མིཤ་ཧ་སི་ཏན་ད་རིང་གཟའ་ལྷག་པའི་ཉིན་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་ལྟ་སྐོར་ལ་བསྐྱོད་ནས་རྒྱ་ནག་གི་སྲིད་བློན་ལིའི་ཆིང་དང་ཐུག་འཕྲད་བྱས་ཡོད་པ་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཀྱང་ཐུག་འཕྲད་བྱེད་འཆར་ཡོད་པ་དང། ཁོ་པ་ནི་ར་ཤི་ཡས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་གཉིས་པའི་ནང་ཡུག་ཀེ་རེན་ལ་དམག་མི་སྟོང་ཕྲག་མང་པོ་བཏང་སྟེ་དྲག་པོའི་བཙན་འཛུལ་བྱེད་འགོ་བཙུགས་པ་དང་དུས་ད་ལྟའི་ཆར་ཡང་ཡུལ་གྲུ་འདི་གཉིས་བར་དམག་འཁྲུག་བརྒྱབ་བཞིན་པའི་སྐབས་དེར་རྒྱ་ནག་ནང་ལྟ་སྐོར་ལ་བསྐྱོད་མཁན་ར་ཤི་ཡའི་དཔོན་རིགས་མཐོ་ཤོས་དེ་ཡིན་པ་རེད། ད་རེས་ར་ཤི་ཡའི་སྲིད་བློན་རྒྱ་ནག་ནང་ལྟ་སྐོར་བསྐྱོད་པ་དེ་ནི་ཉེ་དུས་ཉི་ཧོང་གི་གྲོང་ཁྱེར་ཧི་རོ་ཤི་མའི་ནང་འཚོགས་པའི G Seven ཞེས་འཛམ་གླིང་ནང་གི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་བདུན་གྱི་དབུ་ཁྲིད་རྣམས་ཀྱིས་ཡུ་ཀེ་རེན་ནང་གི་དམག་འཁྲུག་དང་འབྲེལ་ཡོད་ཐེ་བའི་གནད་དོན་སོགས་ཀྱི་ཐོག་རྒྱ་ནག་དང་ར་ཤི་ཡ་གཉིས་ཟུར་འདོན་གནང་སྟེ་ངོ་རྒོལ་སྐྱོན་བརྗོད་གནང་བར་ཡུལ་གྲུ་འདི་གཉིས་ཀྱིས་གཏུམ་དྲག་ཆེན་པོའི་སྒོ་ནས་ཡ་ལན་སློག་པའི་རྗེས་སུ་བྱུང་བ་ཞིག་ཡིན་འདུག་ར་ཤི་ཡས་ཡུ་ཀེ་རེན་ལ་དམག་བརྒྱབ་ནས་ལོ་གཉིས་པ་དེ་འགྲོ་བཞིན་པའི་རྐྱེན་གྱིས་ནུབ་ཕྱོགས་ཡུལ་གྲུ་ཁག་གིས་ར་ཤི་ཡའི་ཐོག་དཔལ་འབྱོར་ཉེས་ཆད་བཀལ་བ་སོགས་ཀྱིས་གནོན་ཤུགས་ཇེ་ཆེར་འགྲོ་བཞིན་པར་བརྟེན་ནས་ར་ཤི་ཡས་རྒྱ་ནག་ལ་རྒྱབ་སྐྱོར་ཆེད་བསྟེན་དགོས་ཀྱི་ཡོད་སྟབས་ར་ཤི་ཡས་རྒྱ་ནག་ལ་རྡོ་སྣུམ་དང་སོལ་རླངས་སོགས་ཚོང་སྒྱུར་བྱེད་ཀྱི་ཡོད་འདུག་ད་རིང་ར་ཤི་ཡའི་སྲིད་བློན་མི་ཤི་ཏིན་ཡིས་རྒྱ་ནག་གི་སྲིད་བློན་ལིའི་རྒྱལ་ས་པེ་ཅིང་ནང་ཐུག་འཕྲད་བྱེད་སྐབས་ཡུལ་གྲུ་གཉིས་བར་དེ་སྔ་བྱུང་མྱོང་མེད་པའི་འབྲེལ་ལམ་ཚད་མཐོ་པོར་སླེབས་ཡོད་སྐོར་དང་དེ་ནི་རྒྱལ་སྤྱིའི་སྡིངས་ཆའི་ནང་རྩོད་རྙོག་ཆེ་བ་དང་ནུབ་ཕྱོགས་ཡུལ་གྲུ་ཁག་མཉམ་རུབ་སྒོ་ནས་འཚོ་ནོར་ཆེ་བའི་གནོན་ཤུགས་སྤྲོད་བཞིན་པའི་དུས་འདིར་ཡུལ་གྲུ་ཕན་ཚུན་གཉིས་བར་གྱི་ཁེ་ཕན་ལ་གུས་བརྩི་དང། ཟུང་འབྲེལ་སྒོ་ནས་ཁ་གཏད་གདོང་ལེན་བྱ་རྒྱུའི་འདོད་པ་ཡོད་པའི་ཁྱད་ཆོས་ལྡན་ཡོད་ཚུལ་འགྲེལ་བརྗོད་བྱས་པར་མ་ཟད་རྒྱ་མིའི་གྲོགས་པོ་ཚོས་ཡུལ་གྲུ་འདི་གཉིས་ཀྱི་མཐུན་སྒྲིལ་གྱིས་རི་ཡང་འགུལ་སྐྱོད་གཏོང་ཐུབ་རྒྱུ་ཡིན་ལུགས་བཤད་པ་བཞིན་དེ་ལྟར་བྱེད་ཐུབ་རྒྱུ་ཡིན་ལུགས་ཀྱང་བཤད་འདུག་ཡུལ་གྲུ་གཉིས་བར་ད་རེས་མཐུན་གྲོས་ལ་ས་རྟགས་བཀོད་པ་དེའི་ནང་ཚོང་འབྲེལ་ཐད་མ་རྩ་འཛུགས་འཇོག་ཇེ་མང་དུ་གཏོང་རྒྱུ་དང། ར་ཤི་ཡས་རྒྱ་ནག་ལ་སོ་ནམ་ཞིང་ལས་ཀྱི་ཐོན་སྐྱེད་ཚོང་སྒྱུར་བྱ་རྒྱུ་དེ་བཞིན་རྩེད་རིགས་ནང་མཉམ་འབྲེལ་བྱ་རྒྱུ་སོགས་འཁོད་ཡོད་པའི་གནས་ཚུལ་འདུག། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཝཱ་ར་ཎཱ་སི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དེ་བཞིན་ནང་ཆོས་བདག་པོ་སྐྱོན་སའི་བསྟི་གནས་ཤིག་ངེས་པར་ཆགས་དགོས་པའི་བཀའ་ཕེབས་པ་བཞིན་ཉེ་བའི་རིགས་བདག་ལས་ཚབ་ཀྱི་ཁས་ལེན་ཞུས་ཡོད་པ་སོགས་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་དམིགས་བསལ་ཁྱད་ཆོས་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་ལས་ཚབ་སློབ་དཔོན་དབང་ཕྱུག་རྡོ་རྗེ་ནེ་གི་ལགས་གཙུག་ལག་ཁང་དེའི་ཉེ་བའི་རིགས་བདག་ལས་ཚབ་ཏུ་བསྐོ་བཞག་བྱུང་མ་ཐག་བཞུགས་སྒར་རྡ་རམ་ས་ལར་སྐུ་བཅར་ཞུས་ནས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུས་གནང་ཡོད་པ་རེད། ད་རིང་བདུན་ཕྲག་སྔོན་མའི་ལེ་ཚན་ནང་གསན་པ་མཚམས་ནས་མུ་མཐུད་ཁོང་ལ་བཅར་འདྲི་ཞུས་པའི་ལེ་ཚན་དེ་སྙན་སྒྲོན་ཞུ་གི་ཡིན། ཕྱི་ཟླ་བཞི་པའི་ཚེས་བཅུ་གཉིས་ཉིན་མོ་དེ་ལ་ཡང་པྲོ་ཧྥེ་སཱ་དབང་ཕྱུག་རྡོ་རྗེ་ནེ་གི་ལགས་རྒྱ་གར་དབུས་ཀྱི་བཀོད་ཁྱབ་གཞིར་བཟུང་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་ལས་ཚབ་ལ་བསྐོ་གཞག་ཞུས་ནས་ཐུགས་འགན་རྩིས་ཞུ་གནང་བའི་རྗེས་ལ་ཡ་ཉིས་སྟོང་ཉེར་གསུམ་ཟླ་བ་ལྔ་པའི་ཚེས་བཞི་ཉིན་མོ་དེ་བཞུགས་སྒར་རྡ་རམ་ས་ལ་ཕེབས་རྗེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་བཅར་དང་ནི་ཕྱག་ལས་འགན་འཁུར་བཞེས་པའི་སྙན་སེང་སྒྲོན་གནང་པའི་སྐབས་ལ ྋགོང་ས་མཆོག་གིས་བཀའ་ག་རེ་ཕེབས་ན།
རྩ་བའི་ང་ཚོ་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་འདི་སྐྱབས་མགོན་རིན་པོ་ཆེ་ཀྱིས་རྒྱ་གར་གཞུང་དང་བཀའ་མོལ་གནང་ནས་གོང་དུ་བཤད་པའི་དམིགས་ཡུལ་རྣམས་སྒྲུབ་ཡག་གི་ཆེད་དུ་ཕྱག་བཏབ་ཡོད་རེད། ཕྱག་བཏབ་ནས་ད་ལོ་ལྔ་བཅུ་ང་གྲངས་འགྲོ་གི་ཡོད་རེད་དེ་ནི་སྤྱི་ཟླ་གཅིག་པ་གི་ཚེས་བཅུ་གཉིས་ཉིན་མོ་དེ་ནས་རིགས་བདག་དགེ་བཤེས་ངག་དབང་བསམ་གཏན་ལགས་རྒས་ཡོལ་ཕེབས་དུས་དེ་ནི་རྒྱ་གར་གཞུང་གི་རིག་གཞུང་ལས་ཁུངས་ནས་ང་ལ་ལས་ཚབ་ཀྱི་འགན་འཁུར་དགོས་རེད་ཟེར་ནས་ཡི་གེ་འབྱོར་སོང་དེ་ནི་ང་སྤྱིར་བཏང་རྡ་རམ་ཤ་ལ་བཅར་ཡ་དེ་རྒྱུ་མཚན་དེ་རེད་དེ་ཡོད་རེད་རྡ་རམ་ཤ་ལ་ལ།

ལག་ལེན་བསྟར་ཡག་གི་དམ་བཅའ་ཁས་ལེན་བྱེད་ཀྱི་ཡོད་ཟེར་ནས་དེ་སྐྱབས་མགོན་རིན་པོ་ཆེ་ལ་ཞུ་ཡག་དེ་འདྲ་ཅིག་བྱུང་སོང་བསྐལ་པ་བཟང་པོ་ཞེ་པོ་ཅིག་རེད་བསམ་སོང་ལགས། ཌོག་ཊར་དབང་ཕྱུག་རྡོ་རྗེ་ལགས་ང་རང་ཚོ་ཨང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོ་ལ་ཡ་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་ནས་ཨཱ་ཅཱར་ཡ་གསེར་གྱི་རྟགས་མ་བཞེས་བྱས་རྩེ་ཕུད་ཀྱི་གྲས་ལ་ཡ་སློབ་ཐོན་གནང་འདུག་ད་དེ་ནས་ད་ལྟ་བར་དུ་འདས་པའི་ལོ་བསྡོམས་ན་དེ་ནི་བསླབ་གྲྭ་དེའི་ནང་ལ་ཡང་ཐོག་མ་སློབ་ཕྲུག་གནང་ད་དེ་ནས་ནི་སློབ་དཔོན་གནང་ད་ད་ཆ་ཉེ་བའི་རིགས་བདག་ལས་ཚབ་གནང་དེ་འདྲས་ཀྱི་གོ་རིམ་དེའི་ཐོག་ནས་གཙུག་ལག་སློབ་གྲྭ་དེའི་ནང་ལ་སྔན་མ་རང་ཉིད་སློབ་ཕྲུག་གནང་བ་དང་ད་ད་ལྟ་ཉེ་བའི་རིགས་བདག་ལས་ཚབ

ང་ཚོ་འཛིན་གྲྭ་ཚོགས་དགོས་ཡོད་རེད་ཕྱི་ཡི་མཐུན་རྐྱེན་ལ་བསམ་བློ་གཏོང་ན་དཔེ་དཀོན་པོ་ཡོད་རེད་དེ་ཡིན་ན་ཡང་སྐབས་དེ་དུས་ཀྱི་སློབ་ཕྲུག་དེ་ཚོ་དཔེ་སེམས་ཤུགས་ཆེན་པོ་བརྩོན་འགྲུས་ཆེན་པོ་དེ་ནས་གཅིག་འགན་དེ་ཚོ་འཁུར་མཁན་སོ་སོ་གི་ཆོས་དང་རིག་གཞུང་ལ་དཔེ་དོ་སྣང་ཡོང་མཁན་དེ་ནས་ཤ་ཚ་ཡོང་མཁན་དེ་ནས་ཡ་རབས། སྤྱོད་པ་བཟང་པོ་ཞེ་པོ་ཅིག་ང་མཐོང་གི་ཡོད། སོ་སོ་གི་སློབ་གྲྭ་ལ་ཡང་དཔེ་མི་སྲིད་པའི་བཀའ་དྲིན་དྲན་ཤེས་མཁན་བསམ་ཤེས་མཁན་འདི་འདྲ་ཡོད་རེད་ད་དུས་ཀྱི་འགྱུར་བ་ཡང་ཡིན་སྲིད་ཀྱི་རེད་དེང་སང་གི་ཆ་ལ་དེ་ནི་གཞོན་སྐྱེས་དེ་ཚོ་ལ་ཁ་གཡེང་མིག་གཡེང་བྱེད་ས་ཡང་མང་པོ་ཅིག་ཡོད་རེད་བ། དེའི་གི་རྐྱེན་པས་སོ་སོ་གི་ནང་མི་ཡིན་ན་ཡང་རེད་དེ་ནི་མཐུན་རྐྱེན་ཡག་པོ་དེ་འདྲ་དེ་ནི་སློབ་གྲྭ་རང་ལ་ཡིན་ན་ཡང་དེ་ནི Hostel རེད། དེ་ཚོ་སྤུས་དག་པོ་ཞེ་པོ་ཅིག་ཞལ་ལག་དེ་ཚོ་ཡིན་ནའི་རེད་འཛིན་གྲྭ་ཚོགས་ས་དེ་ཚོ་རེད་དཔལ་འབྱོར་རེད་དེ་ཚོ་མཐུན་རྐྱེན་དེ་ཞེ་པོ་ཅིག་འཛོམས་བསྡད་ཡོད་རེད་འདི་ཡིན་པའི་རྒྱུ་མཚན་ལ་བརྟེན་ནས་མཐུན་རྐྱེན་དེ་རྒྱ་ཆེ་དང་ཆོས་དུ་གསུམ་པ་དེ་ནི་རང་བཞིན་གྱིས་དེ་ནི་སློབ་ཕྲུག་དེ་ཚོ་གུ་ཡངས་ཤོར་འགྲོ་མཁན་ནང་བཞིན་འདི་འདྲ་ནང་བཞིན་ཆགས་བསྡད་གི་ཡོད་རེད་བ་ལ་ཕལ་ཆེར་དུས་དང་དུས་ཀྱི་འགྱུར་བ་ཡང་ཡིན་ལས་ཆེ་སྟེ་ཡིན་ན་ཡང་ད་ལྟའི་ཆ་ལ་སློབ་ཕྲུག་དེ་ཚོ་ཏོག་ཙེ། ངོ་མ་ནང་བཞིན་སེམས་ཤུགས་ཆེན་པོ་སློབ་གྲྭ་དེའི་བཀའ་དྲིན་ཞེ་པོ་ཅིག་བསམ་ཡག་བཟོ་འདྲ་དེ་ཏོག་ཙེ་ཉུང་རུ་ཕྱིན་བསྡད་པ་འདྲ་མཐོང་གི་ཡོད་ངོ་མ་ནང་བཞིན་ཡིན་ན་ང་ཚོ་དགེ་རྒན་དང་དེ་ཚོ་ལ་བརྩི་བཀུར་དེ་ཚོ་ཞེ་པོ་ཅིག་ངོ་མ་ཙམ་མ་ཚད་ད་ལྟའི་ཆ་ལ་ཡང་དགེ་རྒན་རེ་ཟུང་བཞུགས་ཡོད་རེད་དེ་ཚོ་མཇལ་ཡོང་དུས་ཙམ་པ་སེམས་ལ་དད་པ་རེད་གུས་བཀུར་རེད།

བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་སློབ་ཕྲུག་བར་དུ་ལ་ཡ་སློབ་ཕྲུག་བརྗེ་ལེན་གྱི་ལས་འཆར་འདི་འདྲས་ག་རེ་ག་རེ་ཡོད་ན།
མཐོ་རིམ་སློབ་གྲྭ་གྱི་གནས་ཚད་འདི་ལ་བསམ་བློ་གཏོང་ན་འདི National Assessment and Accreditation Council འདི་རེད་དེ་ཡོད་རེད་གནས་ཚད་ལྟ་མཁན་འདི་སྤུས་ཚད་ལྟ་མཁན་འདི NAAC ཟེར་ཡ་དེ་འདི་གི་སྤྱི་ཟླ་བཅུ་པ་ནང་ལ་ཞིབ་འཇུག་བྱས་ནས་མཐོ་རིམ་སློབ་གྲྭ་འདི་ལ A Grade སྤྲད་ཡོད་རེད་ལ་གནས་ཚད་ལ་བསམ་བློ་ཅིག་གཏོང་ན་སློབ་གྲྭ་ཡག་ག་གྲས་ནང་ལ་ཚུད་ཚུད་ཀྱི་ཡོད་རེད་འོ་འདི་འདྲ་ཅིག་རེད

དེ་ནི Semester གཅིག་གི་དོད་དེ་ལ Intensive Course ང་ཚོ་འཚོགས་ཀྱི་ཡོད་རེད། ཁོང་ཚོ་ལ་དེ་ནི་ང་ཚོ་གི་ནང་བསྟན་གྱི་ངོ་སྤྲོད་རེད། བོད་ཀྱི་ཆོས་དང་རིག་གཞུང་རེད་རིག་གནས་རེད་རྒྱལ་རབས་ཆོས་འབྱུང་རེད་དེ་ནི་གསོ་བ་རིག་པ་གི་སྐོར་ལ་ང་ཚོ་ཁྲིད་གི་ཡོད་རེད་ལ་དེ་འདྲ་དེ་ཕལ་ཆེར་ལོ་སུམ་ཅུ་ཙམ་ཕྱིན་ཡོད་རེད། ལོ་སུམ་ཅུ་ནང་ལ་དེ་ནས་ཁྱོན་བསྡོམས་ཕྱི་རྒྱལ་གྱི་སློབ་ཕྲུག་དྲུག་བརྒྱ་ལྷག་ཙམ་ཞིག་ལ་ང་ཚོ་གི Semester གཅིག་གི་སློབ་སྦྱོང་འདི་ཚོ་དེ་འདྲ་སྤྲད་ཡོད་རེད། ཁོང་ཚོ་ང་ཚོ་མཐོ་རིམ་སློབ་གྲྭ་ལ་ཡོང་དུས་ཙམ་པ Tuition Fees རེད་དེ་ནས Hostel རེད་དེ་ཚོ་ཚང་མ Free ང་ཚོ་གི་ཕུལ་གྱི་ཡོད་རེད་ལ་དེའི་གི་དོད་དེ་ལ་ཁོ་རང་ཚོ་གི་ང་ཚོ་གི་སློབ་ཕྲུག་བདམས་ནས་ཕ BA རེད MA རེད་དེ་ནས་འབུམ་རམས་པ་བྱེད་ཡག་གི་ཆེད་དུ་ཕ་ཁྲིད་གི་ཡོད་རེད

བསོད་ནམས་ཐག་གཅོད་ནང་བཞིན་ཡིན་ན་དེ་ནས་ཁོང་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ཡིན་ས་ཡོད་དེ་དུས་ཕེབས་ནས་ཕ་གིར་ཁོང PHD གནང་རེད་དེའི་གི་རྗེས་ལ Tasmania University རང་ལ་དེ་ནས་དགེ་རྒན་ནང་ཆོས་ཀྱི་དགེ་རྒན་གནང་བསྡད་གི་འོ་རེད་གཉིས་པ་དེ་ང་ཚོ་གི་ཀརྨ་བསོད་ནམས་དཔལ་མོ་དེ་ནས་མོ་ཡང Tasmania University ལ PHD གནང་ཡོད་རེད་དེ་ནས་དེའི་གི་རྗེས་ལ་དེ་ནས་ཚུར་ལོག་ནས་དེང་སང་ང་ཚོ། ཚིག་མཛོད་སྡེ་ཚན་ནང་ལ་མངོན་པའི་ཚིག་ལེགས་སྦྱར་གྱི་ཐོག་ནས་མངོན་པའི་ཚིག་མཛོད་ཅིག་བཟོས་གནང་བསྡད་གི་འོ་རེད་འོ་དེ་འདྲ་ཞིག་རེད་ལ་དོ་ན་ཤེས་རིག་གི་ཐོག་ནས་གཙོ་བོ་དེ་དེ་མ་ཡིན་པ་དེ་ནི་ང་ཚོ་ཀོ་རི་ཡ་གི Dongguk University ནང་ལ་བོད་ཀྱི་བཀའ་བསྟན་ཀོ་རི་ཡན་སྐད་ལ་བསྒྱུར་ཡག་བྱེད་ཀྱི་འོ་རེད་དེ་ཚོ་ལ་ང་ཚོ་ལམ་སྟོན་བྱེད་ཀྱི་ཡོད་རེད་དེ་ནི་ཁོང་རྣམ་པ་གི་ང་ཚོ་གི་ལས Professor དེ་ཚོ་སྐད་གཏོང་གནང་གི་འདུག་གཉིས་པ་དེ་ཀོ་རི་ཡ་ནང་ལ Digital University ཅིག་ཡོད་རེད་ཁོང་ཚོ་དང་མཉམ་དུ་ཡང་ང་ཚོ་མཐོ་རིམ་སློབ་གྲྭ་ནང་ལ MOU ཡོད་པ་ནང་བཞིན་རེད་གཙོ་བོ་ཁོ་རང་ཚོ་ཡོང་ཡ་དེ BHU ལ་ཡོང་གི་འདུག་སྟེ་ཡིན་ན་ཡང་དེ་ནི BHU ནས་བདུན་ཕྲག་གཅིག་གི་རིང་ལ་ང་ཚོ་མཐོ་རིམ་སློབ་གྲྭ་ནང་ལ་ནང་ཆོས་ཀྱི་སློབ་སྦྱོང་བྱེད་ཡ་གི་ཆེད་དུ་དེ་ཡོང་གི་རེད་དེ་ཡང་ལོ་ཁ་ཤས་དེ་ནི་ཡོང་བསྡད་ཀྱི་ཡོད་རེད་མུ་མཐུད་ནས་ད་ལྟ་ཡང་འགྲོ་དང་འགྲོ་བཞིན་པ་དེ་འདྲ་ནང་བཞིན་རེད་ཤ་དེ་མ་ཡིན་པ་དེ་ནི་ཨ་རི་གི་ཀ་ལི་ཕོ་ནི་ཡ University ཅིག་གི་དེ་ནི་སྡེ་ཚན་ཅིག་རེད་ཤ Uberoi Teacher Training Institute ཟེར་ནས་འདུག་དེ་ནས་ཡང་ཁོ་རང་ཚོ་གཞི་རིམ་གི་དགེ་རྒན་དེ་ཚོ་དེ་ནི་རྒྱ་གར་ལ་ཟབ་སྦྱོང་གི་ཆེད་དུ་ཕེབས་གི་ཡོད་རེད་དེ་ཡིན་དུས་ཙམ་པ་ང་ཚོ་གི་མཐོ་རིམ་སློབ་གྲྭ་ནང་ལ་ཡང་ནང་ཆོས་གི Orientation Course དེ་ང་ཚོ་གི་བྱེད་གི་ཡོད་རེད། ད་ག་ནང་བཞིན་འདི་ང་ཚོ་ཤེས་རིག་བརྗེ་ལེན་གྱི་ཐད་ལ་དེ་ནི་ང་ཚོ་མཐོ་རིམ་སློབ་གྲྭ་དེ་འདི་འདུག་ལ་དེ་མ་ཡིན་པ་དེ་ནི་རྒྱ་གར་རང་ལ་ཆ་བཞག་པ་ཡིན་ན་ནི Collaboration གྱི་ཐོག་ནས་དེ་ནི་བགྲོ་གླེང་ཚོགས་འདུ་ཚོགས་ཡག་རེད་དེ་ནི་མཁས་དབང་ཚོར་གདན་ཞུ་ཡག་རེད་ང་ཚོ་གི་མཁས་དབང་ཕར University ལ་གདན་ཞུས་ནས་ཕ་གིར་དེ་ནི་ཟབ་སྦྱོང་སྤྲད་ཡག་ལ་སོགས་པ་འདི་ཚོ་ནི་སྐབས་ཐོག་སྐབས་ཐོག་དང་མཐུན་པ་དེ་འདྲ་མང་པོ་ཅིག་འགྲོ་བསྡད་ཀྱི་ཡོད་རེད་ལ། སློབ་དཔོན་དབང་ཕྱུག་རྡོ་རྗེ་ནེ་གི་ལགས་ཉེ་བའི་རིགས་བདག་ལས་ཚབ་ཀྱི་ཐུགས་འགན་མ་བཞེས་གོང་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ནང་སློབ་དཔོན་གནང་པའི་སྐབས་སུ་ཨ་རིའི་ཧེམ་ཤ་ཡར་གཙུག་ལག་སློབ་གྲྭ་དང་ཏཱས་མཱ་ནི་ཡ་དང་ཉི་ཧོང་བཅས་ལ་སློབ་ཁྲིད་གནང་བར་ཕེབས་མྱོང་འདུག་ལ་ཞིབ་འཇུག་ཐོག་ལམ་སྟོན་ཡང་རྒྱལ་ཁབ་མང་པོའི་ནང་གནང་འདུག་ལེ་ཚན་དེའི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ།
ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོའི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་རིགས་མི་དམངས་ལ། སྐབས་དེའི་བོད་ནང་གི་གནས་བབ་དང་འབྲེལ་ཏེ་བཀའ་སློབ་གལ་ཆེན་གནང་འདུག་པས། ཚན་པ་གཉིས་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། རྒྱ་ནག་གཞུང་གིས་འཛམ་གླིང་མི་དམངས་ཀྱི་མདུན་དུ་ངོམ་སྒྲོག་བྱེད་བཞིན་ཡོད་པ་དེ་ནི་བོད་ཀྱི་ཤེས་ཡོན་སློབ་གསོ་དང་འཕྲོད་བསྟེན། དཔལ་འབྱོར། ཆོས་དད་རང་མོས་སོགས་ཕྱོགས་ཡོངས་ནས་ཡར་རྒྱས་ཆེན་པོ་བཏང་ཡོད་རབས་ཀྱི་གནས་ཚུལ་དང་མཉམ་དུ། དངུལ་འབོར་ཐེར་འབུམ་མང་པོ་བོད་ཡར་རྒྱས་ཀྱི་ཆེད་དུ་བཏང་བའི་སྡུག་ཡུས་དང་འཁང་ར་མང་པོ་ཞིག་ཀྱང་བཤད་ཀྱི་ཡོད་ཀྱང། དོན་དག་དངོས་ལ་བསམ་བློ་བཏང་པ་ཡིན་ན་བོད་མི་སྤྱི་སྒེར་གཉིས་ཀྱིས་ལོ་ངོ་སྟོང་ཕྲག་གི་རིང་ལ་གསོག་སྒྲུབ་བྱས་པའི་དངོས་པོ་བགྲང་གིས་མི་ལང་བ་བཅོམ་འཕྲོག་བྱས་པ་དེ་ཡི་རིན་འབབ་དང། ཁོང་ཚོས་བོད་ལ་ཡར་རྒྱས་ཀྱི་ཆེད་དུ་དང་བོར་བྱས་པའི་དངུལ་འབོར་གཉིས་གཤིབ་བསྡུར་བྱས་པ་ཡིན་ན། ཕར་འཁྱེར་བ་མང་པོ་ཡོད་པ་ལས་ཚུར་བཏང་བ་མང་མི་སྲིད་པའི་ཐད་ལ། ཚོད་དཔག་རོབ་ཙམ་བྱ་ཐུབ་པ་ཞིག་ཡིན་ལ། ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་པ་མཆོག་དགོངས་པ་རྫོགས་ཁ་ལ་མར། མཆོད་ཁང་ཤར། བཀྲ་ཤིས་རྣམ་རྒྱལ་གྱི་ལེགས་གྲུབ་མཛད་སྒོའི་ཐོག། སྡོམ་ཚིག་གལ་ཆེན་ཞིག་གནང་བ་ནི། རྒྱ་ནག་གཞུང་གིས་ཕར་ཁྱེར་སོང་བ་དང་ཚུར་སྤྲད་པའི་མང་ཉུང་ལ་གཞལ་བསྡུར་བྱེད་མཁན་བྱུང་མེད་པ་དང། གལ་སྲིད་སུ་ཞིག་གིས་དེ་དག་གཞལ་བསྡུར་བྱ་དགོས་ན། ཕར་ཁྱེར་བ་མང་བ་ལས་ཚུར་གནང་བ་མང་མི་སྲིད་པའི་ཐ་ཚིག་བསྒྲགས་འདུག་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་རྒྱ་ནག་གཞུང་ཕྱོགས་ནས་བོད་ལ་ཆོས་དད་རང་མོས་ཀྱི་སྲིད་ཇུས་ཡང་དག་ལག་ལེན་བྱེད་ཀྱི་ཡོད་པའི་འུད་སྒྲོག་བྱེད་ཀྱི་ཡོད་ན་ཡང། དོན་དངོས་སུ་དགོན་སྡེ་ཁག་ཏུ་གྲྭ་པ་འཛུལ་ཞུགས་བྱ་རྒྱུར་ཚོད་འཛིན་བྱེད་ཀྱི་ཡོད་པ་དང། དེ་བཞིན་དུ། ཆོས་གྲྭར་འཚོགས་རྒྱུ་དང། གྲྭ་མང་འདུ་འཛོམས་བྱ་རྒྱུ་སོགས་ལ་ཚོད་འཛིན་དོ་ནན་བྱེད་ཀྱི་ཡོད་པ་སོགས་དངོས་ཡོད་གནས་ཚུལ་ཡིན་པ་དང། གནས་བབ་དེ་འདྲའི་རྐྱེན་གྱིས་ང་ཚོ་བོད་མི་ཉུང་ཤས་ཤིག་ཕྱི་རོལ་ཡུལ་དུ་བཙན་བྱོལ་བྱས་ནས་སྐྱབས་བཅོལ་གྱི་ངོ་བོར་བསྡད་ཡོད་ཀྱང། གཞུང་ཆེན་བཀའ་པོད་ལྔ་སྔགས་དང་བཅས་པ་ལ་སློབ་གཉེར་མཐར་སོན་པ་ཙམ་ཞིག་མིན་པར། གཞུང་ཆེན་ཁག་ལ་འཆད་རྩོད་རྩོམ་གསུམ་གྱི་ལག་ལེན་དང། གྲུབ་འབྲས་དངོས་ཀྱི་ཐོག་ནས་བལྟས་ན། མི་ཡུལ་དུ་བཙན་བྱོལ་གྱི་རྣམ་པར་སྡོད་མཁན་དག་སློབ་གཉེར་ཡག་པོ་ཡོད་པ་དེ་སུས་ཀྱང་སྣག་བསུབ་གཏོང་མི་ཐུབ་པའི་དོན་དག་གལ་ཆེན་ཞིག་ཆགས་ཀྱི་ཡོད་སྟབས། བོད་ནང་གི་བོད་མི་ཚོས་ཀྱང་དངོས་ཡོད་གནས་ཚུལ་འདི་འདྲ་ཤེས་རྟོགས་བྱེད་པ་དང་དེ་ལ་བསམ་གཞིགས་བྱ་རྒྱུ་དེ་ཧ་ཅང་གལ་ཆེན་ཆགས་ཀྱི་ཡོད།
ང་ཚོ་རྒྱ་མིའི་གུ་ཡངས་ཀྱི་སྲིད་བྱུས་བཞིན་ཅིག་བཤད་བསྡད་ཀྱི་ཡོད་རེད་དེ་ཡིན་དེ་ལྟར་ན་དངོས་གནས་དྲང་གནས་ཀྱི་དོན་དམ་པའི་བོད་པ་ལ་ཡང་ཅིག་ཤ་ཚ་ཅིག་གིས་ག་ཟེར་གོ་རེད་ཕུག་གི་ཕུག་ལ་འཇོག་སྲོལ་ཡོད་བསྡད་པ་ཞིག་ད་ཆགས་ཀྱི་ཡོད་མ་རེད། དེ་མེད་པ་ཡིན་དུས་ས་ནས་ད་གནས་ཚུལ་དེ་ག་རེད་ལབ་ན། མགོ་སྐོར་གཏོང་ཡག་གི་གནས་ཚུལ་ཅིག་དང་འཛམ་བུ་གླིང་འཛམ་བུ་གླིང་ཕྱི་ལ་ཡིན་ནའི་རེད་བོད་པ་ནང་ས་ལ་ཡིན་ནའི་རེད་མགོ་སྐོར་གཏོང་ཡག་ཅིག་གི་གནས་ཚུལ་ཏན་ཏན་ཆགས་བསྡད་ཡོད་རེད། དེ་བོད་པ་གཅིག་པོ་མ་རེད། ད་ལྟ་རྒྱ་ནག་ནས་ཡོང་བསྡད་པ་བྷ་སི་ལགས་དཔེར་ན་ང་ལབ་ཡག་གི་ད་ལྟ་སློབ་ཕྲུག་དེ་ཚོའི་གྲས་རེད།

དམ་རུ་འགྲོ་ཡག་དང་ཆབ་སྲིད་ཀྱི་དབང་ཆ་བརྟན་པོར་འགྲོ་ཡག་གི་དོན་དག་ལ་ཡང་དཔལ་འབྱོར་གྱི་སྡེ་ཚན་ནང་ལོགས་ལ་ཡང་རང་དབང་སྤྲད་པ་རེད་མ་གཏོགས། ཤ་ཚ་གི་ཐོག་ནས་དཔལ་འབྱོར་གྱི་སྡེ་ཚན་ནང་ལོགས་རང་དབང་སྤྲད་པ་མ་རེད་ཟེར་ནས་རྒྱ་མི་ཁོ་རང་ཚོ་ཁ་ནས་བཤད་འདུག་ས། རྒྱ་ནག་ནང་ལ་རྒྱ་ནག་ནང་ལའི་གནས་ཚུལ་དེ་འདྲ་ཞིག་ཡིན་ན་བོད་ལུང་པ་ད་ལྟ་ཅི་སྨོས་རེད་པ། ཤེས་འདུག་ཨ། ས་དེ་འདྲ་ཡིན་དུས་དེ་ཏན་ཏན་ང་རང་ཚོའི། ག་ཟེར་གོ་རེད། ད་དེ་དང་དེ་འདྲ་གི་གང་དག་གནས་ཚུལ་དངོས་ཡོད་གནས་ཚུལ་དེ་ཡིན་ཏེ་ང་ཚོ་བོད་ན་དོན་གཅོད་འབྲེལ་ཡོད་དོན་གཅོད་སུ་ཡིན་ནའི་དེ་ཡིན་ཏེ་གང་དག་གནས་ཚུལ་ག་སོགས་རེད་མགོ་ཚོད་གི་རེད་ལ་ཨོ་དེ་ཡིན་ཏེ་ཐང་ནས་ཆད་ང་རང་ཚོ་ས་ཁུལ་སོ་སོ་སོ་སོ་ཡོད་ཏེ་ང་བོད་པ་ཚོས་དེ་ཡིན་ཏེ་བཤད་པ་བྱེད་དགོས་གི་ཨེ་ནི་ཆེ་ས་བག་ཀྱང་ཡང་རེད་ཅིག་ཡིན་ནའི་རེད་དཔེར་ན་ཀྱེ་མི་རིགས་དེ་དེ་ཐུབ་པ་ཡིན་ནའི་ཨེ་ང་ཚོ་དེ་ཡིན་ཏེ་བཤད་ཐུབ་པ་བྱུང་ན་ཡག་པོ་རེད་པ། ཚུར་བོ་ཤོག་དེ་འདྲ་བཤད་གི་ཡོད་རེད་ཚུར་བོ་ཤོག་བཤད་པའི་ཁ་ཐུག་ན་ཨོ་དེ་རེད།

རེད་བ། ས་དེ་འདྲས་ཡིན་དུས་ས་ནས་སྔོན་ལ་ད་ནས་ང་ཚོ་བོད་ནུས་ཤུགས་ཉམས་ཆག་ཕྱིན་པའི་གནས་ཚུལ་དེའི་ཆ་ནས་བསམ་བློ་བཏང་པ་ཡིན་ན། དང་ཐེངས་འབུམ་ཆུང་བ་བདུན་བརྒྱད་མ་གཏོགས་ཐེངས་འབུམ་ཆུང་བ་བས་བརྒྱ་ཕྲག་སྟོང་ཕྲག་བཏང་པ་ཡིན་ནའི་ཧ་ལས་ཡ་མི་འདུག་བ། རྩ་བ་བོད་རྒྱ་མི་ལ་མ་མཐའ་ཁ་ཟེར་བ། ཧམ་པ་བྱས་ནས་གཟིམ་ཤར་བ་ཅིག་ལ་ཡ་ངོ་སོ་དེ་འདྲས་བཏང་ཡ་ད། སྤོབས་པ་ཁོ་རང་བྲལ་རེད་བ་དངོས་གནས་བྱས་ན། ཡིན་ནའི་དམར་ཤེད་ཚ་དྲག་ཆོས་འདི་བཤད་གི་ཡོད་རེད་མ་གཏོགས་དངོས་གནས་བྱས་ན་དེ་འདྲའི་མར་བ་ཡོང་ཤིང་མར་བ་ས་དེ་འདྲའི་ཡིན་དུས་ང་ཚོ་ཏན་ཏན་དེའི་དེ་ང་ཚོ་བཤད་དགོས་འདུག་ང་ཚོ་བཤད་པའི་ཐོག་ནས་ལྟ་བ་ཨ་མདོ་ལབ་ཡག་གི་ངའི་མདོ་དོན་སྙིང་པོ་དེ་ང་ཚོའི་རྩོད་པ་དེ་ཆབ་སྲིད་ཀྱི་གནས་ཚུལ་དང་འབྲེལ་བའི་གནས་ཚུལ་སྟོམ་རིང་པོ་ཞིག་ཆགས་བསྡད་གི་ཡོད་རེད་དེ་འདྲའི་ཡིན་དུས་དེ་ལ་དཔགས་པའི་ང་ཚོའི་ཅིག་རྩོད་པའི་ངོ་བོར་ཁོ་ད་རྒྱ་ཆེ་རུ་དང་རྣམ་གྲངས་མང་རུ་ཕྱིན་ནས་རྒྱབ་དགོས་ཡ་གྱི་རེད་ཟེར་ནས་ངས་ཨ་མདོ་ད་བཤད་ཡག་དེ་བ་ད་དེ་ཡིན། ས་ད་འདི་ཅང་ཚང་བ་ལོག་ཅིག་སེམས་ལ་ངེས་པའི་ཆེད་ཡོད་ནའང་ད་ཕན་ཆད་ལ་ཡིན་ནའི་ཧུར་ཐག་པ་དང་བྱས་པ་ལ་ད་དུང་ཡིན་ནའི་ཧུར་ཐག་པ་དང་བྱས་བ་རེད་ཤ་གལ་ཆེན་པོ་རེད། ད་རིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་ནག་གི་ནང་དུ་སྲིད་ཇུས་གུ་ཡངས་ཕྱིན་ཡོད་མེད་ཀྱི་ཐད་ལ། འཛམ་གླིང་གི་རྒྱལ་ཁབ་ཁག་མི་འདྲ་བ་དང་ལས་རིགས་ཁག་མི་འདྲ་བའི་མི་སྣ་རྣམས་ལ་ལྟ་སྟངས་མི་འདྲ་བ་ཡོད་པ་ཡིན་ཏེ། རྒྱ་ནག་དང་མཉམ་དུ་ཚོགས་པ་དང། མི་སྒེར་བ་ལ་སོགས་པ། སོ་སོ་ལ་ཁེ་ཕན་ཡོད་མཁན་རྣམས་ཀྱིས། རྒྱ་ནག་གི་སྲིད་ཇུས་ལ་བསྟོད་བསྔགས་བྱེད་ཀྱི་ཡོད་པ་དང། རང་དབང་དང་མང་གཙོ། འགྲོ་བ་མིའི་གཞི་རྩའི་ལྟ་གྲུབ་ལ་གཙིགས་ཆེན་འཛིན་མཁན་རྣམས་ཀྱིས། རྒྱ་ནག་གི་སྲིད་ཇུས་ལ་གུ་ཡངས་མེད་པར་དམ་དོག་ཆེན་པོ་ཡོད་པའི་སྐྱོན་བརྗོད་བྱེད་ཀྱི་ཡོད་པ་དང། གཞན་ཕར་བཞག་ནས་བོད་ཀྱི་དགོན་སྡེ་ངེས་ཅན་ཞིག་གི་མགོ་ན་སྡོད་མཁན་དང། ལས་ཁུངས་ཁག་ཏུ་གླ་ཕོགས་རག་མཁན་གྱི་མི་འབོར་ཆེན་ཞིག་གིས་ཀྱང། རྒྱ་ནག་གཞུང་གི་སྲིད་ཇུས་ལ་དད་མོས་བྱེད་པ་ཙམ་ཞིག་མིན་པར། ཨ་རི་དང་ནུབ་ཡོ་རོབ་ཀྱི་རྒྱལ་ཁབ་ཁག་གཙོ་བོར་གྱུར་པའི་འཛམ་གླིང་གི་རང་དབང་དམངས་གཙོ་ཡིན་པའི་རྒྱལ་ཁབ་ཁག་ལ་སྐྱོན་བརྗོད་ཤུགས་ཆེན་བྱེད་ཀྱི་ཡོད། འོན་ཀྱང། ང་ཚོས་དོ་སྣང་བྱ་དགོས་པའི་ཚོགས་སྡེ་གཞན་པ་ཞིག་ཡོད་པ་ནི། གནམ་བདེ་སྒོ་མོ་ཆེའི་དྲུག་བཞིའི་དོན་རྐྱེན་ལ་བརྟེན་ནས་ཕྱི་ལོགས་སུ་འཁྱམས་པ་ཙམ་ཞིག་མིན་པར། ཕྱི་རྒྱལ་གྱི་ཡུལ་ལུང་ཁག་ཏུ་སློབ་སྦྱོང་བྱེད་མཁན་གྱི་རྒྱ་རིགས་ཏེ། སློབ་སྦྱོང་གི་གནས་ཚད་ངེས་ཅན་ཡོད་མཁན་མང་པོ་ཞིག་གིས་ནི། ལོ་རབས་བརྒྱད་བཅུ་བའི་འགོ་སྟོད་ནས་རྒྱ་ནག་གི་ནང་དུ་གུ་ཡངས་དང། འགྱུར་བ་ངེས་ཅན་ཞིག་བྱུང་ཡོད་པ་བདེན་པ་ཡིན་ཀྱང། གུ་ཡངས་དང། འགྱུར་བ་དེ་དག་ནི་གཙོ་བོ་དཔལ་འབྱོར་ཡར་རྒྱས་གཏོང་བའི་ཆེད་དུ་དེ་ཡི་ཕྱོགས་ལ་གུ་ཡངས་དང། དམིགས་བསལ་མང་པོ་ཞིག་གཟིགས་པ་ལས། ཆབ་སྲིད་ཀྱི་ཐོག་ལ་ནམ་ཡང་འགྱུར་བ་མངོན་གསལ་དང། གུ་ཡངས་བྱུང་མེད་པར། རྒྱ་ནག་མི་མང་ས་ཡ་གཅིག་སྟོང་དང་བཞི་བརྒྱ་ལྷག་ཡོད་པ་དེ་དག་ལྟ་རྟོག་དང། སྟངས་འཛིན་དམ་དྲག་གི་འོག་ལ་གནས་ཡོད་པ་དེ། དངོས་ཡོད་གནས་ཚུལ་ཆགས་ཀྱི་ཡོད་ཚུལ་དེ་མགོན་པོ་མཆོག་ལ་སྙན་སེང་ཞུས་འདུག་པ་སོགས་མདོར་བསྡུས་ན། རང་ཅག་བོད་མི་རྣམས་ལ་མཚོན་ན་ཡང་དཔལ་འབྱོར་གྱི་རང་དབང་ཕྲན་བུ་ཐོབ་མཁན་དང། ཁོང་ཚོར་བཀོལ་སྤྱོད་ཀྱི་རིན་ཐང་ཡོད་པའི་བོད་མི་སྐྱ་སེར་ཉུང་ཤས་ཤིག་ལ་དམིགས་བསལ་གྱི་ཐོབ་ཐང་སྤྲད་དེ། བོད་མི་སྤྱི་བྱིངས་ཀྱི་མགོ་བོ་རྨོངས་སུ་འཇུག་པ་དེ་ནི། བོད་མི་རྣམས་ཀྱིས་ངོས་ལེན་བྱ་ཐུབ་མེད་པ་ཞིག་ཡིན་ལ། བོད་ནང་གི་དངོས་ཡོད་གནས་ཚུལ་ཤེས་རྟོགས་བྱེད་པ་དང་རྩད་གཅོད་བྱེད་པ། དེ་ལ་འགན་འཁུར་བའི་དོན་དུ་དོགས་འདྲི་བྱེད་པའི་ཐོབ་ཐང་ཡོད་པ་དེ་ཚོ་ནི་ནམ་ཡང་བོད་མི་རྣམས་ཀྱིས་སེམས་ལ་ངེས་དགོས་པའི་དོན་དག་གལ་ཆེན་ཞིག་ཡིན།
ཨེ་ནི་བོད་མིའི་དོན་དག་དེ་བོད་མི་སྤྱི་བོ་གནམ་བསྟན་ཡོངས་རྫོགས་ཀྱི་འགན་རེད་མ་གཏོགས། དེ་ང་མི་གཅིག་ལ་འཁྲི་བའི་འགན་མ་རེད་ལ་མི་ཉུང་ཤས་ལ་འཁྲི་བའི་ཁག་འགན་མ་རེད་ས་དེ་ལྷག་པར། ཅིག་བོད་ནང་ལོགས་ལ་ཁྲི་འབུལ་འགྱུར་བར་ཕྱིན་པའི་ཁ་ཐུག་ལ་མིས་བཟོས་མཐོང་སྣང་ལ་ད་ཕལ་ཆེར་བོད་པ་ཚོ་གྲོད་པ་གང་གི་ཡོད་ཀྱི་རེད་བསམ་པའི་རྣམ་རྟོག་ཆགས་ཡག་གི་ཉེན་ཁ་ཏན་ཏན་ཡོད་རེད་དེ་ཡོང་པའི་ཁ་ཐུག་ལ་ཡ་གཅིག་རྒྱ་གར་རིན་པོ་ཆེ་གཅིག་གོ་གོ་སྐད་ཁྱེར་དེ་གི་ཡོད་པ་སོར་བྱས་པ་ཡིན་ན་ཧ་ལམ་བོད་མི་ཚོ་གྲོད་པ་གང་གི་ཡོད་རེད་དེ་ལྟ་རྒྱ་གར་རིན་པོ་ཆེ་ཕྱོགས་གཅིག་ནས་དགེ་སློང་ཡིན་ཟེར་ནས་སྡོད་བཞིན་ཕྱོགས་གཅིག་ཟ་མདོག་ཁ་པོ་ཕྱོགས་གཅིག་ནས་གྲོད་པ་ཁྱེར་ནས་ཚུབ་རྒྱུ་མེད་དོ་ཞིག་འདུག་བསམ་ཆགས་ཡག་གི་ཉེན་ཁ་ཡོད་རེད་བ་རེད་བ་ས་དེ་འདྲས་ཡིན་དུས་ད་རྒྱ་གར་རིན་པོ་ཆེ་དོན་དག་མ་རེད་རྒྱ་གར་རིན་པོ་ཆེ་གི་གྲོད་པ་གང་མ་གང་སྐད་ཆ་མ་རེད་བོད་མི་གྲོད་པ་གང་མ་གང་གི་གནས་ཚུལ་རེད་དེ་འདྲས་ཡིན་དུས་ང་རང་ཚོ་བོད་མི་སྤྱི་བོ་གནམ་བསྟན་བྱས་སོ་ཅོག་གི་ཁ་ནས་ད་ང་ཚོ་བོད་པའི་དོན་དག་ནན་ཁྱེར་གི་མི་འདུག་ང་ཚོ་ལྟོ་གོས་ཀྱི་དོན་དག་ལས་མེད་ང་ཚོ་ལྟོ་གོས་གྲོད་ཁོག་རྒྱག་བྱེད་ཀྱི་གནས་ཚུལ་མེད་རེད་པ། དངོས་གནས་དྲང་གནས་ང་ཚོ་རང་དབང་གི་དོན་དག་ཡིན། རྒྱ་མི་བོད་ལ་སྔ་བར་ཕྱི་གསུམ་ལ་ཡ་རབས་དང་རིམ་པའི་ཕྱི་རྒྱལ་གྱི་དབང་ཤུགས་བོད་ལ་སླེབས་པའི་ཁ་ཐུག་ལ་བོད་པ་ནམ་ཡང་སྐྱིད་པོ་ཁེལ་ཡོད་མ་རེད་སྔ་མོ་སོག་པོའི་དབང་བསྒྱུར་བའི་ཁ་ཐུག་ལ་སོག་པོའི་དབང་ཤུགས་སླེབས་པའི་ཁ་ཐུག་ལ་ཡིན་ནའི་བོད་པ་དགའ་པོ་འགའ་བྱས་ཡོད་མ་རེད། དཔེར་ན་ཡིག་ཆ་ལོ་རྒྱུས་ཀྱི་ཡིག་ཆ་ཁ་ཤས་ནང་ལོགས་ལ་འགྲོ་མགོན་ཆོས་རྒྱལ་འཕགས་པས་ཨེ་ནི་དང། དང་སོག་པོ། དེ་དུས་གང་ལྟར་སོག་པོ་གོང་མ་དང་འདྲ་བར་བྱས་ནས་ཡོང་པའི་ཁ་ཐུག་ལ་སོག་པོ་ལ་ཡང་བསྟུན་མཁས་ཞེ་པོ་ཞིག་གནང་ཡོད་རེད། དེས་ན་མི་གནང་ཀ་མེད་ཡིན་བལྟས་པའི་གནས་ཚུལ་གཅིག་འགྲོ་མགོན་ཆོས་རྒྱལ་འཕགས་པས་བོད་ལ་ཡང་ཕྱག་རིས་གནང་ཞེས་པ་གཅིག་ནང་ལོགས་ལ་ཡང་གསལ་པོ་ཞིག་ཡོད་པའི་གནས་ཚུལ་འདུག་ག་ཧོར་གྱི་རིགས་དེ་པའི་ཤ་ཁྲག་གི་གདུག་རྩུབ་ཆེན་པོ་པའི་ཡ་ང་སྙིང་རྗེ་མེད་བལྟས་པ་ཞེ་དྲག་འདུག་དེ་འདྲ་ཡིན་དུས་མཁས་པོ་དང་བསྟུན་མཁས་བྱས་ན་མ་གཏོགས་དང་ཨེ་ནི་ང་ཚོ་ལ་ཉམས་ཆག་ཆེན་པོ་འགྲོ་ཡག་གི་ཉེན་ཁ་འདུག་ཟེར་ནས་འདི་འདྲས་ཀྱིས་ད་གང་ལྟར། དགའ་པོ་བྱས་ནས་ཞུ་བ་མན་འདས་པ་ཞིག་གིས། ཕྱིས་སུ་མན་ཇུ་བོད་ལ་ཡང་ཤུགས་རུ་སླེབས་པའི་ཁ་ཐུག་ལ། མན་ཇུ། ནང་པའི་ཆོས་ལ་དོ་སྣང་ཡོད་བསྡད་པ། སངས་རྒྱས་པའི་ཆོས་ལ་ཡང་དོན་དམ་པ་ག་རེ་ཡིན་རུང་མིན་རུང་བོད་པའི་ངོས་ལ། མན་ཇུ་གོང་མ་ཆོས་ལ་དད་པ་ཡོད་པའི་རྣམ་འགྱུར་ཞིག་བསྟན་བྱས། དེ་འདྲའི་གི་ཐོག་ནས་བོད་པས། ད་སྦྱིན་བདག་ཡག་པོ་ཞིག་རག་སོང་བསམ་པའི་རི་ཐང་དེ་ཡི་གྲོགས་བར་བརྒྱག་བྱས། དེའི་རྟོགས་སླ་རུ་ཁ་ཆེ། དམར་པོ་རུ་བཤད་པ་ཡིན་ན་ང་ཚོ་བོད་ཀྱི་ཆོས་རྗེ་བླ་མ་ཚོས་ད། མན་ཇུ་གོང་མ་སྦྱིན་བདག་ཕྱག་རོགས་བྱས་ན་ད་དེ་ལས་དགའ་དགའ་ལྡན་མི་འདུག་བསམ་པའི་བསམ་བློའི་ཐོག་ནས་ཨེ་ནི་དཔལ་ལས་འཕྲོས་ཀྱི་ཡོད་རེད་ད་གང་ལྟར་མདོ་དོན་སྙིང་པོ་བཤད་པ་ཡིན་ན་བཅོམ་ལྡན་འདས་ཀྱིས་ང་ཚོ་གྲྭ་པ་ལ་ཡང་ཕུ་ཐུང་གྱོན་ཆོག་གི་མ་རེད་གསུང་གི་ཡོད་རེད། རྒྱན་ཆ་བཏགས་ཆོག་གི་མ་རེད་གསུང་གི་ཡོད་རེད། ང་ཚོ་བཅོམ་ལྡན་འདས་ཀྱི་རྗེས་འབྲང་རེད། བཅོམ་ལྡན་འདས་ཀྱི་རྗེས་འབྲང་གིས་བཅོམ་ལྡན་འདས་ཀྱི་གསུང་བཤད་པའི་བཅད་པ་དེ་ལས་ཀྱང་རྒྱ་ནག་གོང་མས་དྭགས་གོག་ཙེ་གཡོག་པ་ཡིན་ན་དགའ་ཐག་ཆོད་བྱས་དྭགས་གོག་ཙེ་དེ་གོན། རྒྱ་ནག་གོང་མས་དེ་རིན་པོ་ཆེའི་ཕྲེང་བ་ཁྲའོ་ཀྲུའུ་ཟེར་ཆོག་རེད་དེ་སྤྲད་པ་ཡིན་ན་སྐྱིད་ཐག་ཆོད་བྱས་དེ་གོན་བསྡད་ཀྱི་ཡོད་རེད། ད་དེ་སྐད་དེ་ང་ཚོ་ནོར་འདུག་ག། ང་ཚོ་བརྗེད་བརྗེད་འདུག། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད།

ནམ་རྒྱུན་སྟག་གཟིག་ལྟ་བུའི་གཅན་གཟན་གཏུམ་པོའི་རིགས་མང་པོ་ངེད་ཚང་གི་ཁྱིམ་གྱི་ཉེ་འགྲམ་དུ་འགྲོ་རྒྱུག་བྱེད་པ་དང་དེ་དག་གིས་ངེད་ཚང་གི་ཁྱིམ་ཚང་ལ་སྐོར་སྲུང་བྱེད་ཀྱི་ཡོད་པ་ལྟ་བུའི་སྣང་ཚུལ་རྒྱུན་དུ་ཐོས་རྒྱུ་ཡོད་སྐད། དེར་བརྟེན་མི་མཆོག་དམན་སུ་ཞིག་ངེད་ཚང་གི་ཁྱིམ་སྒོར་འཛུལ་མ་ཐག་ཏུ་དངངས་འཚབ་ཀྱི་ཚོར་བ་ཞིག་ངང་གིས་བྱུང་བ་དང་ང་སྐྱེ་བའི་ཉིན་དེར་བར་སྣང་དུ་འཇའ་འོད་འཚེར་ཞིང་སྦྲང་ཆར་སིམ་སིམ་དུ་འབབ་པ་དང་ཕྱོགས་ཀུན་དྲི་ཞིམ་གྱིས་ཁྱབ་ཅེས་པའི་ཤོད་སྲོལ་ཞིག་ཀྱང་ཡོད་འདུག་བོད་ཀྱི་བཤད་སྲོལ་དུ་བླ་ཆེན་ཞིག་འཁྲུངས་སྐབས་རྟགས་དང་མཚན་མ་ཡ་མཚན་ཅན་སྣ་ཚོགས་ཤིག་འབྱུང་བར་བཤད། ད་དུང་ཤོད་སྲོལ་གཞན་པ་ཞིག་ལ་བླ་ཆེན་འཁྲུངས་སའི་ཁྱིམ་ཚང་འདིར་རྐྱེན་ངན་དང་ཆག་སྒོ་སྣ་ཚོགས་ཤིག་འབྱུང་རྒྱུ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། ཐོག་མའི་ཆར་ངེད་ཚང་གི་ཁྱིམ་གཞིས་ནི་སྟག་མོ་སྒང་གི་གྲོང་ཚོའི་ནང་གི་དཔལ་འབྱོར་གྱི་གནས་སྟངས་ཡག་ཤོས་ཀྱི་གྲས་ཤིག་ཡིན་འདུག་ན་ཡང་ང་ཨ་མའི་མངལ་དུ་ཆགས་རྗེས་ངེད་ཚང་གི་ཁྱིམ་ཚང་ལ་གོད་ཆག་གཅིག་རྗེས་གཉིས་མཐུད་དུ་བྱུང་འདུག་ངའི་ཨ་ཕ་སྤྲོ་ཐུང་དང་ཁ་རི་ཁ་ཐུག་ཅིག་ཡིན་པར་བརྟེན་མི་དང་ཁ་རྩོད་ཤོར་ཏེ་འཛིང་རེས་བྱས་པ་ལ་བརྟེན་ནས་མི་གཉིས་བསད་ཤོར་འདུག་སྔ་མོ་བོད་ནང་མི་བསད་པའི་སྐབས་སྲོག་ལན་སྲོག་འཇལ་གྱི་ཁྲིམས་སྲོལ་མེད་ལ། ང་ཚོའི་ལུང་པ་ནི་སྐབས་དེའི་སི་ཁྲོན་རྒྱ་ནག་གཞུང་གི་ཁྲིམས་ཀྱི་ཁྱབ་ཁོངས་སུ་མེད་པས་མི་གསོད་ལག་ཉེས་འབྱུང་རིགས་ཤོག་ཁའི་དཔོན་པོ་དང་འགོ་པ་རྣམས་ཀྱི་སྔ་མོའི་ལུགས་སྲོལ་ལྟར་མི་གསོད་ལག་དམར་སུ་ཡིན་པ་དེས་ཤི་བོའི་ཁྱིམ་ཚང་ལ་རྒྱུ་ནོར་གྱི་སྟོང་འཇལ་དགོས་ཀྱི་ཡོད། དེར་བརྟེན་ངེད་ཚང་གི་ཁྱིམ་གཞིས་ཀྱི་རྒྱུ་ནོར་ཡོངས་རྫོགས་ཨ་ཕས་མི་གཉིས་བསད་པའི་སྟོང་ལ་སྤྲད་དེ་ང་སྐྱེ་བའི་སྐབས་སུ་ངེད་ཚང་གི་ཁྱིམ་གཞིས་ཀྱི་འཚོ་བ་དང་དཔལ་འབྱོར་གྱི་གནས་སྟངས་སྐྱོ་བོར་གྱུར་ཡོད་འདུག་ང་ཆུང་ངུའི་སྐབས་སུ་ངེད་ཚང་གི་ཁྱིམ་གྱི་འཚོ་བའི་གནས་སྟངས་ཧ་ཅང་གི་དཀའ་ངལ་ཅན་ཡིན་འདུག་ང་སྐྱེས་ནས་ཅང་མ་འགོར་བར་ཕ་མ་གཉིས་ཀས་ང་ལ་ལྟ་སྐྱོང་བྱེད་ལོང་མེད་པར་རྒྱུན་ལྡན་ལྟར་ཞིང་ནང་དུ་ལས་ཀ་བྱེད་པར་འགྲོ་དགོས་ཀྱི་ཡོད་པར་བརྟེན་ཨ་མ་ལས་ཀར་འགྲོ་ཁར་ངའི་སྐེད་པར་ཐིག་གུས་བསྡམས་ནས་ཀ་བ་ལ་བཏགས་ཏེ་ཐིག་གུས་སྙོབ་ཚད་བར། ཁྱིམ་ནང་ཡར་གོག་མར་ནུར་བྱེད་དུ་འཇུག་གི་ཡོད་ཚོད། ང་ཆུང་ངུའི་སྐབས་དམིགས་བསལ་གཉོར་སྐྱོང་བྱེད་མཁན་མེད་པའི་དབང་གིས་ཐེངས་ཤིག་ངའི་ལག་པ་ཐབ་ཀའི་སྒོ་རའི་ནང་ལྷུང་སྟེ་ལག་ངར་མེར་ཚིག་པའི་རྨ་རྗེས་ད་ལྟ་ཡང་ཡོད། ངའི་སྤུན་མཆེད་གཞན་དག་ལ་ཡང་ང་དང་འདྲ་བར་མེ་སྐྱོན་རེ་བྱུང་ཡོད། ཕ་མ་གཉིས་རྒྱུན་དུ་ཕྱིར་ལས་ཀ་བྱེད་དུ་མི་འཇུག་ཀ་མེད་ཡིན། ཕ་མ་གཉིས་ཞིང་ལས་ལ་ཕྱིན་པའི་རྗེས་ཁྱིམ་ནང་དུ་ཕྲུ་གུར་ལྟ་སྐྱོང་བྱེད་མཁན་ནང་མི་རྒན་པ་མེད་པས་ངའི་གཅེན་མོ་དང་ནུ་བོ་གཉིས་ཀར་མེས་ཚིག་པའི་རྨ་རྗེས་ཡོད། ང་ཆུང་དུས་ནས་ཕ་ཡུལ་དང་ཁ་བྲལ་ཏེ་ཕ་མ་གཉིས་ཀྱི་སར་ལོ་བཞི་ལས་མཉམ་སྡོད་བྱས་མྱོང་མེད་སྟབས་ཁོང་གཉིས་ཀྱི་སྐོར་ལ་རྒྱུས་མངའ་དང་བག་ཆགས་ཟབ་མོ་དེ་ཙམ་མི་འདུག་ངའི་ཨ་ཕའི་གདོང་དབྱིབས་ནར་ནར་དང་སྐུ་གཟུགས་རིང་པོ་ཞིག་ཡིན། མི་ཚོས་ངའི་ཨ་ཕ་སྤྲོ་ཐུང་ཡིན་རབས་ཟེར་ཡང་ཁོང་གིས་ང་ལ་ཧ་ཅང་གཅེས་སྐྱོང་གནང་གི་ཡོད་པས་ངས་ཁོང་ཐུགས་གཤིས་རྩུབ་མོ་དང་ཁོང་ཁྲོ་ཆེན་པོ་ཅན་ཞིག་ཡིན་པའི་རྣམ་པ་གང་ཡང་མཐོང་མ་བྱུང། ངའི་ཨ་མ་སྐུ་གཟུགས་རིང་པོ་མེད་ཅིང་གདོང་དབྱིབས་སྒོར་སྒོར་ཅན་ཞིག་ཡིན། མི་ཚང་མས་མོ་ནི་ངང་རྒྱུད་རིང་པོ་དང་ཐུགས་གཤིས་དྲང་པོ་ཅན་གྱི་བུད་མེད་ཡ་རབས་ཤིག་ཡིན་པར་བཤད། ང་བླ་ཆེན་ཡང་སྲིད་དུ་ངོས་འཛིན་ཞུས་པའི་རྗེས་ས་གནས་ཀྱི་ལུགས་སྲོལ་ལྟར་ཨ་མ་དང་རྒྱུན་དུ་ཐུག་འཕྲད་ཀྱི་གོ་སྐབས་མེད་པས་ངའི་ཨ་མས་ང་པང་པར་ཉར་ཙམ་བྱེད་མི་ཆོག། ཨ་མ་དང་འགྲོགས་ཞིབ་བྱས་པའི་མྱོང་ཚོར་དྲན་ངོས་ན་གསལ་བོ་མི་འདུག་ངའི་ཁྱིམ་ཚང་ནས་སྙན་གྲགས་ཅན་གྱི་སྟག་ཚང་ལྷ་མོ་ཀིརྟི་དགོན་པའི་བར་རྟ་པའི་ཉིན་ལམ་གཅིག་གི་རྒྱང་ཁད་ལས་མེད། ང་ཀིརྟི་རིན་པོ་ཆེའི་ཡང་སྲིད་དུ་ངོས་འཛིན་མ་མཛད་གོང་སྟེ། ང་ལོ་གཉིས་པའི་ཐོག་ཨ་མས་ང་རུམ་ནང་དུ་བཅུག་ནས་སྟག་ཚང་ལྷ་མོ་ཀིརྟི་དགོན་པར་ཐེངས་གཅིག་མཇལ་སྐོར་དུ་བསྐྱོད་མྱོང་འདུག་དེ་དུས་ང་ལ་ནད་གཞི་ལྕི་མོ་ཞིག་ཕོག་པས་ས་གནས་དེའི་མོ་རྩིས་ཤེས་པའི་དགེ་འདུན་པ་ཞིག་གིས་ང་འཕྲལ་དུ་ཀིརྟི་དགོན་པར་མཆོད་མཇལ་དུ་ཁྲིད་དེ་སྐྱབས་འཇུག་ཞུ་དགོས་པའི་ལམ་སྟོན་གནང་བ་ལྟར། ཨ་མས་ང་རུམ་ནང་དུ་བཅུག་སྟེ་སྟག་ཚང་ལྷ་མོ་ཀིརྟི་དགོན་པར་ཁྱེར་འདུག་དེ་དུས་ང་ལོ་ན་ཤིན་ཏུ་ཆུང་བས་དེའི་བརྒྱུད་རིམ་རྣམས་མག་མོག་ཙམ་ཡང་དྲན་གྱི་མི་འདུག། གཉིས་པ། ཀིརྟི་ཀུན་མཁྱེན་བཅུ་པའི་ཡང་སྲིད་དུ་ངོས་འཛིན་མཛད་པ། ངའི་སྐུ་གོང་མ་ཀིརྟི་རིན་པོ་ཆེའི་སྐུ་འཕྲེང་བཅུ་པ་ངག་དབང་བློ་བཟང་བསྟན་པ་ཚེ་རིང་མཆོག་ནི་བོད་རབ་བྱུང་བཅོ་ལྔ་པའི་ལྕགས་བྱ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཅིག་ལོར་འཁྲུངས་ཏེ། རབ་བྱུང་བཅུ་དྲུག་པའི་ལྕགས་སྦྲུལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཅིག་ལོ་སྟེ་དགུང་ལོ་ཉེར་གཅིག་པའི་ཐོག་སྐུ་གཤེགས་འདུག་ཁོང་གི་སྐུ་བསྙུང་ཚབས་ཆེན་བཞེས་སྐབས་སྟག་ཚང་ལྷ་མོ་ཀིརྟི་དགོན་དུ་གནས་ཆུང་སྤྱན་འདྲེན་ཞུས་པའི་བཀའ་ལན་དུ། བྱང་རྟ་མཆོག་གིས་སྟོང་གསུམ་བསྐོར་བའི་དུས། ཤར་སྟག་མོའི་སྦུག་ལ་ཅོད་པན་འདོགས། དགུང་གཡུ་འབྲུག་གི་ཁ་ནས་གཏམ་སྙན་ཐོས། གཡང་ལུག་ཆུང་སྐལ་བར་ལྡན་ནོ། ཞེས་ཕེབས་འདུག་ཐོག་མའི་སྐབས་བཀའ་ལུང་འདིའི་གོ་དོན་ཇི་བཞིན་རྟོགས་མཁན་བྱུང་མི་འདུག་སྤྱིར། ལུང་བསྟན་ཕལ་ཆེ་བ་གབ་ཚིག་ལྟར་ཚིག་འགྲོས་འདི་ནས་འགྲེལ་བཤད་རྒྱག་མི་ཐུབ་པར། རྗེས་མར་དོན་ཐོག་ཏུ་བབས་ན་གཞི་ནས་ཚིག་དོན་ར་འཕྲོད་ཡོང་བ་ཞིག་ཡིན། ཚིག་དོན་དང་པོ་བྱང་རྟ་མཆོག་གིས་ཞེས་པས་སྐུ་འཕྲེང་རྗེས་མ་རྟ་ལོ་པ་ཞིག་ཏུ་འཁྲུངས་རྒྱུ་ཡིན་པར་བསྟན་པ་དང། རྐང་པ་གཉིས་པའི་ནང་ཤར་སྟག་མོའི་སྦུག་ལ་ཅོད་པན་འདོགས་ཞེས་པ་ལས་ཤར་ཞེས་པས་སྐུ་འཕྲེང་རྗེས་མ་འདིའི་འཁྲུངས་ཡུལ་གདན་ས་སྟག་ཚང་ལྷ་མོའི་ཤར་ཕྱོགས་ཡིན་པར་བསྟན་ཅིང་སྟག་མོའི་སྦུག་ཞེས་པས་སྟག་མོ་སྒང་ཞེས་པའི་གྲོང་ཚོའི་ནང་དུ་འཁྲུངས་པ་བསྟན། ཅོད་པན་འདོགས་ཞེས་པས་སྟག་མོར་འཁྲུངས་པའི་བུ་འདི་ལ་ཀིརྟི་ཚང་གི་མཚན་འདོགས་རྒྱུ་ཡིན་པ་བཅས་བསྟན་ཡོད། རྐང་པ་གསུམ་པའི་ནང་དགུང་གཡུ་འབྲུག་ཅེས་པས་འབྲུག་ལོ་བ་ཞིག་གིས་ཡང་སྲིད་ངོས་འཛིན་གྱི་གཏམ་སྙན་གསལ་བསྒྲགས་གནང་རྒྱུ་ཞེས་པ་སྟེ། ཀུན་མཁྱེན་འཇམ་དབྱངས་བཞད་པ་སྐུ་འཕྲེང་ལྔ་བ་དགུང་སྙིང་འབྲུག་ཡིན་པ་ཁོང་གིས་ངོས་འཛིན་མཛད་རྒྱུ་ཡིན་པར་བསྟན། རྐང་པ་བཞི་པའི་ནང་གཡང་ལུག་ཆུང་ཞེས་པས་རྟིང་མ་ལོ་སྟེ་ང་ལོ་གཉིས་པ་བསྐལ་བ་ལུག་གི་ལོར་གདན་ས་སྟག་ཚང་ལྷ་མོ་ཀིརྟི་དགོན་པའི་ནང་ཐོག་མར་བྱོན་རྒྱུ་ཡིན་པའི་ལུང་བསྟན་གནང་བ་རེད། འདི་དག་ནི་ལུང་བསྟན་ཚིགས་བཅད་འདི་ལ་ཕྱིས་སུ་འགྲེལ་བཤད་གནང་བ་ཞིག་ཡིན། གཞན་ཡང། ཀུན་མཁྱེན་གོང་མ་ངག་གི་དབང་པོ་དགོངས་པ་རྫོགས་ལ་ཉེ་བའི་སྐབས་སུ་ཞབས་ཕྱི་པ་ཚོར་སྒ་སྲབ་རང་འགྲིག་ཅན་གྱི་རྟ་ཞིག་གི་འདྲ་གཟུགས་བཟོ་དགོས་པའི་བཀོད་མངགས་གནང་བ་དང་ཡང་ནས་ཡང་དུ་བཟོས་ཚར་ཡོད་མེད་བཀའ་རྩད་གནང་འདུག་ཉིན་ཞིག་རྟ་སྒ་སྲབ་དང་བཅས་པ་བཟོས་གྲུབ་ནས་སྤྱན་འབུལ་ཞུས་པའི་སྐབས་འདི་སུ་ཞིག་ལ་བཅོལ་ན་བདག་ཉར་ལེགས་པོ་བྱེད་ཐུབ་བམ་ཞེས་དགོངས་ཞིབ་ནན་ཆེར་མཛད་འདུག་ཅིང།

ཐོག་མའི་སྐབས་སུ་སྐུ་གོང་མ་འཁྲུངས་སའི་ཁྱིམ་ཚང་དང་དེའི་ཤ་ཉེའི་འབྲེལ་བ་ཡོད་པ་ཞིག་ཏུ་འཁྲུངས་རྒྱུའི་དོན་ཡིན་ནམ་སྙམ་པའི་འགྲེལ་ཚུལ་ཞིག་བྱུང་འདུག་ཀྱང་ཕྱིས་སུ་ཤ་ནི་དགོན་པའི་ཤར་ཕྱོགས་དང་ཉེ་ནི་ཐག་ཉེ་སྟེ་ཡང་སྲིད་གདན་ས་སྟག་ཚང་ལྷ་མོའི་ཤར་ཕྱོགས་སྟེ་དགོན་པ་དང་ཐག་ཉེ་ས་ཞིག་ཏུ་འཁྲུངས་རྒྱུ་ཡིན་པར་བསྟན་པ་རེད་ཅེས་འགྲེལ་བཤད་བརྒྱབ་པ་ལྟར་དོན་ལ་གནས་པ་བྱུང་ཡོད། ཀིརྟི་རིན་པོ་ཆེའི་སྐུ་ཕྲེང་བཅུ་པ། ངག་གི་དབང་པོ་དགོངས་པ་རྫོགས་པའི་རྗེས་སྟག་ཚང་ལྷ་མོ་ཀིརྟི་དགོན་པས་ལུང་བསྟན་འདི་དག་གཞིར་བཟུང་སྟེ་ཡང་སྲིད་འཚོལ་ཞིབ་གནང་ཡོད། བོད་ཀྱི་སྲོལ་རྒྱུན་དུ་སྤྲུལ་སྐུའི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ལ་བརྒྱུད་རིམ་ངེས་ཅན་ཞིག་ཡོད་པ་ལྟར་ཐོག་མར་འོས་སྤྲུལ་གྱི་མཚན་ཐོ་རྣམས་བསྡུ་བ་ལ་ཡང་སྲིད་ཀྱི་འཁྲུངས་ཡུལ་ས་ཕྱོགས་དང། འཁྲུངས་ལོའི་ཁྱབ་ཁོངས་བཅས་གཏན་འབེབས་བྱེད་དགོས། དཔེར་ན་ཡང་སྲིད་ཀྱི་ལོ་རྟགས་མཚམས་འཛིན་རྟ་ལོ་པ་ཡིན་ཚེ། རྟ་ལོའི་ལོ་ཁམས་སྔ་མ་དང་ཕྱི་མ་གཉིས་མཚན་ཐོའི་ཁོངས་སུ་འཇུག་དགོས་མིན་གཏན་འཁེལ་བྱེད་དགོས་པ་ཡིན། ང་རང་ངོས་འཛིན་གནང་སྐབས་སྟག་ཚང་ལྷ་མོ་ཀིརྟི་དགོན་པས་རྟ་ལོ་པ་རྣམས་མཚན་ཐོའི་ཁོངས་སུ་གཙོར་བསྡུས་པ་མ་ཟད་རྟ་ལོའི་སྔ་རྗེས་ཀྱི་སྦྲུལ་ལོ་པ་དང་ལུག་ལོ་པ་སྐོར་ཞིག་ཀྱང་མཚན་ཐོའི་ཁོངས་སུ་འདེམས་སྒྲུག་ཞུས་ཡོད་འདུག། ང་སྐྱེ་བའི་སྐབས་དང་བྱིས་དུས་ཀྱི་རྟགས་མཚན་ཁྱད་པར་ཅན་རྣམས་ང་ཚོའི་ཕ་ཡུལ་གྱི་ཡུལ་ལུང་གང་སར་རིམ་གྱིས་ཁྱབ་སྟེ། མི་རྣམས་ཀྱིས་ང་བྱིས་པ་དམིགས་བསལ་བ་ཞིག་ཡིན་པར་འདོད་ཀྱི་ཡོད་འདུག་དེར་བརྟེན་སྟག་ཚང་ལྷ་མོ་ཀིརྟི་དགོན་པས་ཡང་སྲིད་འཚོལ་ཞིབ་ཚོགས་ཆུང་ཞིག་ཆེད་མངགས་སྟག་མོ་སྒང་གི་གྲོང་ཚོར་བཏང་བར་མ་ཟད། ཀིརྟིའི་བླ་བྲང་ནས་སྐུ་གོང་མའི་དྲུང་ཡིག་དཀོན་མཆོག་ཤེས་རབ་ཚང་སོགས་གནད་ཡོད་མི་སྣ་དང་བླ་སྤྲུལ་ཁག་ཅིག་ངེད་ཚང་གི་ནང་དུ་གསང་སྟབས་ཀྱིས་སྔ་ཕྱིར་རྟོག་ཞིབ་བྱེད་པར་བཏང་འདུག་ཀིརྟིའི་བླ་བྲང་གིས་ངའི་སྐུ་གོང་མས་བཀོལ་སྤྱོད་མཛད་མྱོང་བའི་ན་བཟའ་དང། ཕྱག་ཕྲེང་སོགས་ཉེར་སྤྱད་ཁག་ཅིག་དང་དེ་མཚུངས་ཀྱི་ཅ་དངོས་ངོ་འདྲ་རེ་མཉམ་བསྲེས་བྱས་ཏེ་ང་ལ་རེ་རེ་བཞིན་དངོས་དག་དབྱེ་འབྱེད་བྱེད་དུ་བཅུག་འདུག་ཕྱིས་སུ་མི་ཚོས་བརྗོད་པ་ལྟར་ན་སྐབས་དེ་དུས་ངས་སྐུ་གོང་མའི་ཉེར་སྤྱད་ཁག་ནོར་འཛོལ་མེད་པར་ངོས་འཛིན་གསལ་པོ་བྱས་པ་མ་ཟད་ད་དུང་སྐུ་གོང་མའི་ནང་མི་དང་དཔོན་གཞིས་རྣམས་ཀྱང་ངོས་འཛིན་འཁྲུལ་མེད་བྱས་ཡོད་སྐད་འདུག། སྐབས་དེར་ང་ལོ་གཉིས་ལས་སོན་མེད་པས་ཡང་སྲིད་འཚོལ་ཞིབ་ཚོགས་ཆུང་ངེད་ཚང་གི་ཁྱིམ་དུ་ཡོང་བའི་སྐོར་དང། ཡང་སྲིད་ངོས་འཛིན་གནང་བའི་བརྒྱུད་རིམ་རྣམས་ངའི་དྲན་ངོས་ན་མི་འདུག་ཀྱང་ཀིརྟི་དབོན་པོ་དང་ཀིརྟི་དགོན་པའི་ལས་སྣེ་ཀིརྟི་བླ་བྲང་གི་ལས་བྱེད་ནང་ཆེན་ཁག་གི་སྐུ་ཚབ་སོགས་ངེད་ཚང་གི་ཁྱིམ་དུ་ཕེབས་ཏེ་གུས་ཞབས་ཆེན་པོས་ང་ལ་ཁ་བཏགས་ཕུལ་བ་དང་ངས་ཁོ་ཚོར་སྲན་མ་བཙོས་མ་སྤར་བ་གང་རེ་བྱིན་པ་སོགས་རབ་རིབ་ཅིག་ད་དུང་ཡང་དྲན་གྱི་འདུག་ཕྱིས་སུ་མི་ཚོས་བརྗོད་པ་ལྟར་ན་ངའི་བྱེད་སྟངས་ལ་ཀིརྟི་དགོན་པ་དང་ཀིརྟི་བླ་བྲང་གི་སྐུ་ཚབ་རྣམ་པ་ཐུགས་བློ་ཚིམ་པོ་ཞིག་བྱུང་ཡོད་སྐད་འདུག་ང་དེ་དུས་ལོ་ན་ཆུང་ཡང་ངའི་བྱ་སྤྱོད་རྣམས་ཅི་ཅིའི་གནང་སྒོ་དང་མཐུན་པར་བྱུང་བས་ཁོང་ཚོར་ང་བྱིས་པ་དཀྱུས་མ་ཞིག་མིན་པའི་ངོས་འཛིན་བྱུང་འདུག་ད་དུང་སྐབས་དེར་ཡང་སྲིད་ངོས་འཛིན་གྱི་ལམ་སྲོལ་གཞིར་བཟུང་སྟེ་ཁོང་ཚོས་ང་ལ་བྱབས་ཁྲུས་གཟབ་རྒྱས་ཤིག་གནང་བ་ཡང་དྲན་གྱི་འདུག་ཆོས་ཕྱོགས་ནས་བྱབས་ཁྲུས་ཞུས་པ་བརྒྱུད་གྲིབ་དང་མི་གཙང་བ། དག་པར་མཛད་པ་མཚོན་གྱི་ཡོད་པས་དེ་ནས་བཟུང་ང་འཇིག་རྟེན་པའི་བྱིས་པ་ཕལ་པ་ཞིག་བདག་སྐྱོང་བྱེད་སྟངས་དང་མི་མཚུངས་པ་ཞིག་བྱེད་དགོས་པར་ངོས་འཛིན་བྱས་ཡོད། འདི་ལྟར་སྲོལ་རྒྱུན་གྱི་ལམ་ལུགས་མང་དག་ཅིག་བརྒྱུད་ནས་ང་ཀིརྟི་རིན་པོ་ཆེའི་ཡང་སྲིད་དུ་ངོས་འཛིན་མཛད་སྟངས་ནི་མཚན་སྙན་ཤིན་ཏུ་ཆེ་བའི་ཀུན་མཁྱེན་འཇམ་དབྱངས་བཞད་པ་སྐུ་ཕྲེང་ལྔ་པ་བསྟན་པའི་རྒྱལ་མཚན་དང་སྐུ་གོང་མའི་དབུ་བླ་རེབ་གོང་གི་རྗེ་འཇིགས་མེད་དམ་ཆོས་རྒྱ་མཚོ་དཔལ་བཟང་པོ་རྣམ་གཉིས་ཐུན་མོང་གི་ཐོག་ནས་ང་ཀིརྟི་སྐུ་ཕྲེང་བཅུ་པའི་ཡང་སྲིད་དུ་ངོས་འཛིན་མཛད་འདུག་ཀུན་མཁྱེན་འཇམ་དབྱངས་བཞད་པ་མཆོག་གིས་བློ་བཟང་བསྟན་འཛིན་ཡེ་ཤེས་རྒྱ་མཚོ་ཞེས་པའི་མིང་གསོལ་སྩལ་གནང་བའི་ཐོག་རྗེ་འཇིགས་མེད་དམ་ཆོས་རྒྱ་མཚོ་ཚང་གིས། ཁོང་ཉིད་ཀྱི་མཚན་གྱི་ཆ་ཤས་འཇིགས་མེད་ཅེས་པ་བསྣན་ཏེ་ངའི་མིང་ལ་བློ་བཟང་བསྟན་འཛིན་འཇིགས་མེད་ཡེ་ཤེས་རྒྱ་མཚོ་ཞེས་པའི་མིང་གསོལ་སྩལ་མཛད་ཡོད། འདི་ནི་བོད་རབ་བྱུང་བཅུ་དྲུག་པའི་ཤིང་བྱ་ལོ་སྟེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ལོ་རེད། གསན་མཁན་རྣམ་པ་ཚོ། ཐེངས་འདིའི་ཞུ་མཚམས་དེ་ག་བྱས་ནས་ལེ་ཚན་ཕྱི་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་པ་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན